ང་ཚོའི་གསར་འགྱུར་ལས་རིམ་འདིའི་ནང་ལ་བོད་ནང་བཅོ་ལྔ་མཆོད་པའི་དུས་ཆེན་དང་བསྟུན་མདོ་སྨད་ཕྱོགས་ཀྱི་རྗེ་སྐུ་འབུམ་དགོན་པ་དང། གཞིས་ཀ་རྩེའི་བཀྲ་ཤིས་ལྷུན་པོའི་དགོན་པའི་ཉེ་འཁོར་ལ་དམག་མི་མང་པོ་བཏང་སྟེ་དམ་དྲག་གི་རྣམ་པ་ཤུགས་ཆེ་ཐོན་གྱི་ཡོད་པའི་སྐོར། ཆོ་འཕྲུལ་དུས་ཆེན་ཉིན། རྒྱ་གར་དྷ་རམ་ས་ལ་ནས་གོང་ས་མཆོག་གིས་བོད་མིའི་སེམས་བཟང་གི་གཤིས་ཀ་དང་རིག་གཞུང་རྣམས་མུ་མཐུད་ནས་གཅེས་འཛིན་གནང་རྒྱུའི་འགན་འཁྲི་ཡོད་ཅེས་བཀའ་སློབ་སྩལ་ཡོད་པའི་སྐོར། ཨུ་རུ་སུས་ཡུ་ཀེ་རེན་ལ་བཙན་འཛུལ་དམག་འགོ་བཙུགས་ནས་ལོ་ངོ་གཉིས་འཁོར་གྲབས་ཀྱི་དུས་ཆེན་གྱི་ཆེད་དུ་ཡུ་ཀེ་རེན་དུ་ནུབ་ཕྱོགས་མཐུན་ཕྱོགས་རྒྱལ་ཁབ་ཀྱི་དབུ་ཁྲིད་རྣམས་ལ་སྲིད་འཛིན་ཛེ་ལན་སི་ཀི་ཡིས་ཕེབས་བསུ་སྣེ་ལེན་ཞུས་པའི་སྐོར་དང། ཕྱོགས་གཅིག་ནས་པཱ་རིས་དང་ཨི་སི་རལ། པཱ་རིས་རུ་ཨི་སི་རལ་དང་པཱ་ལི། ཧ་མ་སི་དབར་ལ་མེ་འཕེན་མཚམས་འཇོག་ཡོང་ཐབས་བྱེད་བཞིན་ཡོད་འོན་ཀྱང། གྷ་ཛ་ནང་རྒོལ་རྡུང་འོག་མི་བཅུ་ལྷག་གི་སྲོག་ཤོར་བའི་སྐོར་སོགས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་བོད་ཟླ་དང་པོའི་ཚེས་བཅུ་དྲུག་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཟླ་གཉིས་པའི་ཚེས་ཉི་ཤུ་རྩ་ལྔ། བོད་ནང་གཟའ་ཉི་མའི་སྔ་དྲོའི་གསར་འགྱུར་ལས་རིམ་ད་ལྟ་རྒྱང་སྲིང་ཞུ་རྒྱུ་ཡིན། ད་ལྟ་འཛམ་གླིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན་མོར་རྒྱ་གར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སྐྱེས་རབས་ཀྱི་བཀའ་ཆོས་སུ་བསྩལ་ཡོད་པ་རེད་དེའི་སྐོར་ཞིབ་ཕྲ་འཛམ་གླིང་གི་གསར་འགྱུར་གྱི་རྗེས་སུ་གསན་གྱི་རེད། ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་བར་ཉིན་གྲངས་གསུམ་གྱི་རིང་སྦེལ་ཇམ་གྱི་རྒྱལ་ས Brussels རུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་འཚོགས་བཞིན་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག། ཡུ་རོབ་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་ཐུབ་བསྟན་རྒྱ་མཚོ་ལགས་སོགས་མཛད་གཙོ་རྣམ་པ་མཉམ་ཞུགས་གནང་ཡོད། ཉིན་དང་པོའི་དབུ་འབྱེད་མཛད་སྒོའི་ཐོག་ཡུ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས Mikulas Peksa ཡིས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་གྱི་ཕེབས་བསུའི་གསུང་བཤད་གནང་ཡོད་པ་དང། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ཚོགས་ཆེན་ཐོག་ལ་བསྩལ་བའི་གསུང་འཕྲིན་སྒྲོག་སྦྱང་གནང་འདུག། གསུང་འཕྲིན་ནང། འཛམ་གླིང་ཡུལ་གྲུ་གང་སར་ཁྱབ་པའི་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་དོན་ལ་དོ་སྣང་གནང་བཞིན་པ་ནི་ང་ཚོའི་བོད་མི་རིགས་ངོ་བོ་སྲུང་སྐྱོབ་དང་བོད་ཀྱི་རྩ་དོན་གསོན་པོར་གནས་ཐབས་སུ་ཁོང་རྣམ་པའི་རྒྱབ་སྐྱོར་དང་སྐུལ་འདེད་ནི་འབྱུང་ཁུངས་གཙོ་བོ་ཡིན་ཞེས་དང། བོད་དོན་ལ་རྒྱབ་སྐྱོར་གནང་བ་དེར་བོད་མིར་དགའ་ཞེན་གྱི་རྐྱེན་པས་མིན་པར། དྲང་བདེན་ལ་རྒྱབ་སྐྱོར་གནང་མཁན་ཞིག་ཏུ་ངོས་འཛིན་གནང་གི་ཡོད་ཅེས་བཀའ་གནང་འདུག།

ཡུ་ཀུ་རེན་དུ་ཨི་ཊ་ལིའི་སྲིད་བློན་ཇོར་ཇིའོ་མེ་ལོ་ནི་དང་སྦེལ་ཇམ་གྱི་སྲིད་བློན་ཨེ་ལེག་སན་དྲ་ཏི་ཀུརུ། ཁ་ན་ཏའི་སྲིད་བློན་ཇོས་ཏིན་ཁྲུ་ཏྲོ་ད་རུང། ཡུ་རོབ་ལྷན་ཚོགས་ཀྱི་ཚོགས་གཙོ་ཨུར་སུ་ལཱ་བོན་ཏྲེ་ལེན་བཅས་ལ་སྲིད་འཛིན་ཛེ་ལན་སི་ཀི་ཡིས་སྣེ་ལེན་གནང་འདུག་སྣེ་ལེན་གནང་རྒྱུའི་ཧོ་སི་ཏོ་མེལ་གནམ་ཐང་ནི་ཨུ་རུ་སུས་བཙན་འཛུལ་འགོ་འཛུགས་ས་ཡིན་པར་བརྟེན་ས་ཆ་དེ་གནད་འགག་ཆགས་ཀྱི་ཡོད་པས་རྒྱལ་སྤྱིའི་སྐུ་མགྲོན་རྣམ་པར་ཕེབས་བསུ་དང་གནམ་ཐང་ནས་བརྙན་པར་བརྒྱུད་ནས་སྲིད་འཛིན་ཛེ་ལན་སི་ཀི་ཡིས་བཀའ་མོལ་གནང་དོན་ལ། མི་དམངས་དང་ཡུ་ཀུ་རེན་གྱི་མཐུན་ཕྱོགས་རྣམས་ཀྱིས་ད་བར་དུ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞེས་གསུངས་འདུག་ས་གནས་དེར་ད་དུང་ཡང་གནམ་གྲུའི་ཆག་རོ་དང་མཚོན་ཆ་དུམ་བུ་སོགས་ས་ལ་ཟགས་པ་མཐོང་རྒྱུ་ཡོད་པར་བརྟེན་ས་གནས་དེར་ཆེད་དུ་ནུབ་ཕྱོགས་པའི་འགོ་ཁྲིད་རྣམ་པར་ལོ་གཉིས་འཁོར་བའི་དམག་དེ་དྲན་གསོ་ཞུས་ཡོད་པ་རེད། འབར་མའི་གཞོན་སྐྱེས་མང་པོས་དམག་གཞུང་གིས་གཞོན་སྐྱེས་རྣམས་ངེས་པར་དུ་དམག་སྒར་ནང་འཛུལ་དགོས་པར་སྒྲིག་གཞི་དང་འཆར་གཞི་བཏིང་ཡོད་པ་དེ་ནས་གཡོལ་ཆེད་ཁྱིམ་མཚེས་རྒྱལ་ཁབ་ལ་བྲོས་རྩིས་བྱེད་ཀྱི་ཡོད་པ་རེད། འབར་མའི་དམག་གཞུང་དང། ཁ་གཏད་གྲངས་ཉུང་མི་རིགས་དང་དམངས་གཙོ་ཚོགས་པ་ཁག་གི་དབར་ལ་དམག་ཆེན་པོ་བསླངས་ནས་ཟླ་བ་མང་པོ་ཕྱིན་པའི་སྐབས་འདིར་དམག་གཞུང་གི་ནུས་པ་སྐྱོ་རུ་ཕྱིན་པའི་དུས་ཚོད་ཞིག་ཡིན་ན་ཡང་དབུས་གཞུང་གི་དབང་ཆ་མུ་མཐུད་ནས་དམག་གཞུང་གིས་འཛིན་བཞིན་ཡོད་ལ། རྒྱལ་ཁབ་ཀྱི་ནང་གཞོན་སྐྱེས་ཕོ་མོ་རྣམས་དམག་མིར་གསར་པ་བསྡུ་རྒྱུ་ནི་ཐད་ཀར་སྲིད་དབང་མུ་མཐུད་ནས་འཛིན་རྒྱུ་དང་དམག་ལ་ཕམ་ཉེས་ཆེན་པོ་མི་འགྲོ་རྒྱུར་ཐུག་ཡོད་པ་རེད། དམག་གཞུང་གིས་དམག་མི་གསར་པ་བསྡུ་རྒྱུའི་འཆར་གཞི་ལྟར་ན་གཞོན་སྐྱེས་ཕོ་མོ་ས་ཡ་མང་པོ་དམག་ལ་འགྲོ་དགོས་ཆགས་ཀྱི་ཡོད་པར་བརྟེན་གཞོན་སྐྱེས་ཁག་ཅིག་གིས་དམག་གི་གཡུལ་སར་འགྲོ་དགོས་པ་དམག་འཛིང་བ་སོགས་མཚན་རྨི་ལམ་ནང་ལ་བཏང་ནས་ཞེད་སྣང་དང་དངངས་སྐྲག་སྐྱེས་ནས་བསྡད་ཀྱི་ཡོད་པ་རྒྱལ་སྤྱིའི་གསར་ལམ་ཁག་ཅིག་ལ་བརྗོད་འདུག། གཞོན་སྐྱེས་ལོ་ཉི་ཤུ་རྩ་གྲངས་ལ་སླེབས་པ་ཚོས་སོ་སོའི་དུས་རྒྱུན་གྱི་ལས་ཀ་དེ་བཞག་ནས་དམག་ནང་འགྲོ་རྒྱུ་ཟེར་བ་ནི་བསམ་ཡུལ་ལས་འདས་པའི་གནས་སྟངས་ཤིག་ཆགས་ནས་རྒྱལ་ཁབ་ནང་སྡོད་ཐབས་མེད་པར་འགྲེལ་བརྗོད་བྱས་འདུག་དམག་གཞུང་གིས་གློ་བུར་དུ་གཞོན་སྐྱེས་རྣམས་དམག་ཁོངས་སུ་བསྡུ་རྒྱུ་གསལ་བསྒྲགས་བྱས་པ་ནས་བཟུང་ལོ་གཞོན་མང་པོས་རྒྱལ་ཁབ་གཞན་ལ་འགྲོ་རྒྱུར་མཐོང་མཆན་ཞུ་རྒྱུ་མང་དུ་ཕྱིན་པ་རེད་འདུག། གྲོང་ཁྱེར་ཆེ་ཤོས་ཡང་གོན་དུ་ཡོད་པའི་ཐའི་ལན་གྱི་གཞུང་ཚབ་ཁང་གི་མདུན་ལ་མཐོང་མཆན་ཞུ་ཆེད་བང་རིང་པོ་བསྒྲིགས་པ་མཐོང་རྒྱུ་ཡོད་པ་བརྙན་དེ་སྤྱི་ཚོགས་དྲ་ལམ་ཐོག་ལ་གཞན་གྱིས་མཉམ་སྤྱོད་བྱས་ཡོད་པ་རེད། གཞོན་སྐྱེས་ཚོས་ཁྲིམས་འགལ་ཡིན་མིན་ལ་མ་ལྟོས་པར་རྒྱལ་ཁབ་བཞག་ནས་ལུང་པ་གཞན་ལ་འགྲོ་རྒྱུའི་ཐབས་ཤེས་སྣ་ཚོགས་གཏོང་བཞིན་ཡོད་ཅེས་བརྗོད་འདུག། ཡང་ཨུ་རུ་སུའི་སྲིད་འཛིན་པུ་ཏིན་གྱི་ཁ་གཏད་མི་སྣ་གཙོ་བོ་དང་ཕྱོགས་འགལ་ཆབ་སྲིད་ཚོགས་པའི་འགོ་ཁྲིད་ཨེ་ལེག་སི་ནཱ་ཝལ་ནི་འདས་གྲོངས་སོང་ནས་བདུན་ཕྲག་གཅིག་འཁོར་ཚར་བའི་སྐབས་འདིར་ཁོང་གི་སྐུ་ཕུང་ཨ་མ་ལགས་ལ་ཐོབ་ཡོད་རེད་ཅེས་ཁོང་གི་མགྲིན་ཚབ་པས་གཟའ་སྤེན་པར་བརྗོད་འདུག་ནཱ་ཝལ་ནི་ལྐོག་ཟ་རུལ་སུངས་གདོང་ལེན་གྱི་ཐེབས་རྩ་ཁང་གི་འགན་འཛིན་ཨི་ཝན་ཇེ་ཏུ་ནོབ་ཀྱིས་སྐུ་ཕུང་ཚུར་ཐོབ་པའི་གསལ་བསྒྲགས་དེ་སྤྱི་ཚོགས་དྲ་ལམ Telegram བརྒྱུད་ནས་སྤེལ་ཡོད་པ་དང། སྐུ་ཕུང་ཁོ་རང་གི་ཨ་མ་ལགས་ལ་རྩིས་སྤྲོད་དགོས་ཀྱི་རེད་ཟེར་ནས་རེ་སྐུལ་ཞུ་མཁན་གཞན་ཚང་མར་ཐུགས་རྗེ་ཆེ་ཞེས་བརྗོད་འདུག་གཟའ་སྤེན་པའི་ཉིན་མོར་ཡུ་ལི་ཡ་ནཱ་ཝལ་ནི་ཡ་འདས་གྲོངས་སོང་བའི་འགོ་ཁྲིད་ཀྱི་བཟའ་ཟླ་ཡིས་སྲིད་འཛིན་པུ་ཏིན་གྱིས་ཁོང་གི་ཨ་མ་ལགས་ལ་འདས་མཆོད་གསང་བའི་སྒོ་ནས་ཚོགས་བཅུག་རྒྱུར་གནོན་ཤུགས་བསྐྱལ་བ་ནི་ཡེ་ཤུ་ཆོས་ལུགས་ལ་མཚན་སྨད་ཞུས་པ་ཆགས་ཀྱི་ཡོད་རེད་ཅེས་སྐྱོན་འཛུགས་བྱས་འདུག། རང་ལོ་བཞི་བཅུ་ཞེ་བདུན་སོན་པ། ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཟུར་པ་ཨ་ལག་སི་ན་ཝལ་ནི་ཁོང་ཨུ་རུ་སུའི་འཛམ་གླིང་བྱང་སྣེ་ཨར་ཀི་ཀྲིག་གི་བཙོན་ཁང་ནང་ལ་བདུན་ཕྲག་སྔོན་མའི་གཟའ་པ་སངས་ཉིན་མོར་འདས་གྲོངས་ཕྱིན་ཡོད་པ་རེད། ཨུ་རུ་སུའི་རྒྱལ་ཡོངས་འོས་བསྡུ་ཚོགས་གྲབས་ཡོད་པའི་སྐབས་སུ་འོས་བསྡུའི་ནང་ལ་སྲིད་འཛིན་པུ་ཏིན་ལ་ཁ་གཏད་ལངས་མཁན་གཅིག་བྱུང་པ་དེ་འོས་བསྡུའི་སྒྲིག་གཞི་གཞིར་བཞག་གིས་རྩིས་མེད་བཏང་ཡོད་པ་དང། ཕྱོགས་འགལ་གྱི་འགོ་ཁྲིད་འདས་པོ་ན་ཝལ་ནི་བཙོན་ཁང་དུ་བཙོན་འཇུག་ཉེས་ཆད་སྒྲུབ་བཞིན་པའི་རིང་ལ་འདས་གྲོངས་སོང་བ་དེའི་རྒྱབ་ལ་སྲིད་འཛིན་པུ་ཊིན་ཡོད་རེད་ཅེས་སྲིད་འཛིན་བྷའི་ཌན་གྱིས་སྐྱོན་འཛུགས་གནང་ཡོད་པ་རེད། འདི་ཨ་རིའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། གསར་འགྱུར་རྒྱས་པར་སྙན་སྒྲོན་ཞུ་རྒྱུར་བོད་ནང་བཅོ་ལྔ་མཆོད་པའི་དུས་ཆེན་དང་བསྟུན་མདོ་སྨད་ཕྱོགས་སུ་རྗེ་སྐུ་འབུམ་དགོན་པ་དང་གཙང་གཞིས་ཀ་རྩེའི་བཀྲ་ཤིས་ལྷུན་པོའི་དགོན་པའི་ཉེ་འཁོར་ལ་དམག་མི་མང་པོ་བཏང་སྟེ་དམ་དྲག་གི་རྣམ་པ་ཤུགས་ཆེ་ཐོན་གྱི་ཡོད་པའི་སྐོར་ཀུན་བཟང་བསྟན་འཛིན་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། སྤྱིར་རྩིས་ཀྱི་ཕྱི་ཚེས་ཉེར་བཞི་དང་ལོ་གསར་ཚེས་བཅོ་ལྔ་ཆོ་འཕྲུལ་སྨོན་ལམ་ཆེན་མོའི་བཅོ་ལྔ་གི་མེ་ཏོག་མཆོད་པ་ལ་མཇལ་ཁ་གཏོང་ས། རྗེ་སྐུ་འབུམ་དགོན་པའི་ནང་རྒྱ་ནག་གཞུང་གི་དམག་མི་དམག་ཆས་ཚོན་མདོག་འདྲ་མིན་གྱོན་མཁན།

གནས་བརྟན་བཅུ་དྲུག་གི་རྣམ་ཐར་རེད། དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་དེ་རིང་ཞོགས་པ་སྔ་མོ་ནས་བཟུང་རྒྱལ་ཁབ་ཀྱི་ཆེད་མངགས་དམག་མི། དམག་ཆས་གྱོན་མཁན་རིགས་ཁ་ཤས་དང། དམག་ཆས་གྱོན་མེད་མཁན་སོགས་དམག་མི་གྲངས་བརྒྱ་ཕྲག་ཁ་ཤས་ཡོང་ནས། མེ་ཏོག་མཆོད་པ་ཡོད་སའི་གཡས་གཡོན་དུ་རུ་བསྒྲིགས་ནས་དམ་དྲག་གི་འོག། དགོང་དྲོ་མཚམས་སུ་ཕྱོགས་ཡོངས་ཀྱི་དད་ལྡན་མང་ཚོགས་ཁྲི་ཚོ་ཁ་ཤས། འཚང་ཁ་ཤིག་ཤིག་ངང་མཇལ་ཁ་ཞུ་རུ་བཅུག་སོང་ལ། རྒྱལ་ཁབ་ཀྱི་ཆེད་མངགས་དམག་མི་ཚོས་མང་ཚོགས་ཀྱི་འགྲོ་འདུག་ལ་ལྟ་རྟོག་ནན་མོ་བྱས་སོང། ཁོང་ཚོས་བརྗོད་ན་མང་ཚོགས་ཀྱི་བདེ་འཇགས་ཆེད་ཡིན་ཟེར་མོད། དམག་མིའི་ལག་གི་གོ་མཚོན་ལ་བལྟས་ན། གལ་སྲིད་གནད་དོན་འདྲ་བྱུང་བ་ཡིན་ན་དྲག་གནོན་བྱེད་ཆོག་ཆོག་བྱས་ནས་བསྡད་འདུག་ལ། ད་ལོར་རྗེ་སྐུ་འབུམ་དགོན་པའི་མེ་ཏོག་མཆོད་པ་གི་གཙོ་སྐུ་ནི་རྒྱལ་བ་བྱམས་པ་དང་གཞི་ནི་གནས་བརྟན་བཅུ་དྲུག་གི་ལོ་རྒྱུས་སྐོར་རེད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་བོད་ལྗོངས་གཞིས་ཀ་རྩེ་གྲོང་ཁྱེར་དང་མཉམ་དུ་ཆགས་པའི་བཀྲ་ཤིས་ལྷུན་པོའི་དགོན་པའི་ཕྱི་ནང་དང། གྲོང་ཁྱེར་གྱི་སྲང་ལམ་སོགས་སུ་རྒྱ་གཞུང་གི་དམག་མི་དང། མེ་གསོད་རུ་ཁག་གི་དམག་མི་སོགས་ཕོན་ཆེན་འགྲེམས་འཇོག་གིས་བཅོ་ལྔ་མེ་ཏོག་མཆོད་མཇལ་བ་ས་ཐག་རིང་ཐུང་ཀུན་ནས་སླེབས་མཁན། དད་ལྡན་མཆོད་མཇལ་བ་རྣམས་ལ་ལྟ་རྟོག་ནན་མོ་བྱེད་བཞིན་ཡོད་པ་དང། ལྷག་པར་དུ་རླངས་འཁོར་ལ་ཞིབ་བཤེར་དང། མིའི་ཐོབ་དབང་ཡི་གེ་སོགས་ལ་བརྟག་དཔྱད་བྱེད་བཞིན་ཡོད་པ་རེད་འདུག་དེ་བཞིན་གྲོང་ཁྱེར་གྱི་གཞུང་ལམ་སྟེང་ནས་ཉེན་རྟོག་པའི་རླངས་འཁོར་གྱི་སྒྲ་དེ་གྲག་བཅུག་ནས་ཡར་འགྲོ་མར་འགྲོ་བྱས་ནས་མཚམས་མ་ཆད་པར་མང་ཚོགས་ལ་འཇིགས་སྐུལ་གྱི་རྣམ་པ་ཤུགས་ཆེན་པོ་སྟོན་གྱི་ཡོད་པ་དེང་སྐབས་བོད་ནང་དར་ཁྱབ་ཆེ་བའི་མགྱོགས་འཕྲིན་གྱི་ལམ་ནས་བོད་ནང་གི་བོད་མི་ཚོས་ཐད་གཏོང་གི་ལམ་ནས་སྟོན་བཞིན་ཡོད་པ་རེད་འདུག་དེ་མིན་བོད་ནང་གི་བླ་བྲང་བཀྲ་ཤིས་འཁྱིལ་དང་རེབ་གོང་རོང་བོ་དགོན་ཆེན་སོགས་སུ་དེ་རིང་བཅོ་ལྔ་གི་མེ་ཏོག་མཆོད་མཇལ་སྐབས་སུ་དད་ལྡན་མང་ཚོགས་ཕོན་ཆེན་དགོན་པར་འཛོམས་ཡོད་པ་དང་སྐབས་བསྟུན་རྒྱ་ནག་གི་དམག་མི་ཡང་མང་པོས་མང་ཚོགས་ཀྱི་དཀྱིལ་དུ་འགྲོ་འདུག་གིས་ལྟ་རྟོག་ནན་མོ་བྱེད་བཞིན་ཡོད་པ་དང། མཚོ་སྔོན་མཚོ་ལྷོའི་ཁུལ་ཐོག་ཏུ་བོད་རིགས་མང་ཚོགས་ཕོན་ཆེན་འདུ་འཛོམས་ཀྱིས་ལོ་གསར་གྱི་སྐབས་འདི་དང་བསྟུན་ནས་ཁོང་ཚོའི་བར་ལ་ལ་གཞས་འགྲན་བསྡུར་སོགས་བྱེད་སར་ཡང་རྒྱ་ནག་གི་དམག་མི་ཕོན་ཆེན་བཀྲམ་ཡོད་པ་མགྱོགས་འཕྲིན་གྱི་ལམ་ནས་གསལ་བོར་མཐོང་ཐུབ་ཀྱི་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ནས Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཆོ་འཕྲུལ་དུས་ཆེན་ཉིན་རྒྱ་གར་རྡ་རམ་ས་ལ་ནས ྋགོང་ས་མཆོག་གིས་བོད་མིའི་སེམས་བཟང་གི་གཤིས་ཀ་དང་རིག་གཞུང་རྣམས་མུ་མཐུད་ནས་གཅེས་འཛིན་གནང་རྒྱུ་བོད་མི་རྣམས་ལ་འགན་འཁྲི་ཡོད་རེད་ཅེས་བཀའ་སློབ་སྩལ་ཡོད་པའི་སྐོར་བསྟན་འཛིན་དབང་འདུས་ལགས་ཀྱིས་བཏང་པའི་གནས་ཚུལ་ལ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་སྤྱི་ཟླ་གཉིས་པའི་ཚེས་ཉེར་རྩ་བཞི་ཆོ་འཕྲུལ་དུས་ཆེན་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཆོས་གྲྭའི་ནང་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་གིས་ཐམས་ཅད་རྣལ་འབྱོར་པའི་སེམས་བསྐྱེད་དང་སྐྱེས་རབས་ཀྱི་ཆོས་འབྲེལ་སྩལ་གནང་མཛད་སོང། གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི་ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར་པ་དེ་ཕྱིར་བདག་གིས་ཐོག་མར་སྙིང་རྗེ་བསྟོད་པར་བགྱི་གསུངས་ཏེ་དབུ་མ་འཇུག་པའི་མཆོད་བརྗོད་ལ་ཡང་སྙིང་རྗེ་ལ་བསྟོད་ཕྱག་མཛད་ཡག་གི་རྒྱུ་མཚན་འདི་ཞེ་པོ་ཅིག་གལ་ཆེན་པོ་རེད་བཞག། སྐབས་དེར་མགོན་པོ་མཆོག་གིས་བོད་མིའི་རྒྱུད་དུ་ཡོད་པའི་སེམས་བཟང་པོ་བྱ་རྒྱུའི་གོམས་གཤིས་དང་རིག་གཞུང་ཡོད་པ་དེ་དག་བོད་མི་ཚོས་བདག་གཅེས་མུ་མཐུད་ནས་གནང་རྒྱུ་འགན་འཁྲི་ཡོད་པའི་བཀའ་སློབ་སྩལ་དོན། བོད་ཀྱི་ཆོས་ཀྱི་བསླབ་བྱ་དེ་གིས་ཅིག་མི་སེམས་ལྷོད་ལྷོད་བཟོ་ཡག་ལ་ཏན་ཏན་ཕན་ཐོགས་ཡོད་པའི་ཚོར་བ་ཅིག་འདུག་བྱས་ཙང་ང་རང་ཚང་མ་ལོག་གི་ཨ་ནི་བོད་ཀྱི་རིག་གཞུང་འདི་ད་ལྟ་བར་དུ་ང་ཚོ་བོད་པས་བདག་པོ་རྒྱབ་བྱས་རེད། སྤྱི་ཡོངས་ཀྱི་ང་ཚོ་མིག་ལྟོས་ལོ་འཁོར་ཡག་པོ་ཡོད་རེད་ད། དེ་རིང་ཁ་སང་དུས་ཚོད་ལ་ཆ་བཞག་ན་རྒྱ་མིའི་གྲོགས་པོ་ཚོ་ཆ་བཞག་ན་བོད་པ་ཚོ་སེམས་བཟང་པོ་དང་གཤིས་ཀ་ཡག་པོ་ཡོད་བསྡད་པ་ཅིག་རྒྱ་མིའི་གྲོགས་པོ་ཚོ་འདྲ་གི་དགའ་པོ་བྱེད་ཀྱི་འདུག་ག་ས་དེ་འདྲ་ཡིན་དུས་ང་ཚོ་བོད་པའི་གཤིས་ཀ་ཅིག་སེམས་རྒྱུད་བཟང་པོ་བྱེད་ཡག་ཅིག་གི་འདི་དཔེ་གལ་ཆེན་པོ་རེད་ཨ་ནི་ང་ཚོ་ཚང་མ་ལོག་གི་ཨ་འདྲ་པོ་འདུག་ང་ཚོ་ད་བདག་པོ་བརྒྱབ་པ་རེད་ལ་ད་དུང་ཡང་ང་ཚོ་ཚང་མ་ལོག་གི་ད་སྙིང་རྗེ་ཟེར་ཡ་དེ་གལ་ཆེན་པོ་ལ་བརྩིས་ནས་ཨ་ནི་སེམས་ཀྱི་ཞི་བདེ་སྒྲུབ་ཡ་དེ་གལ་ཆེན་པོ་འདུག་དེ་ཚང་མས་སེམས་ལ་བཞག། ང་ཚོ་དུས་ཚོད་འགྱུར་བ་འགྲོ་གི་ཡོད་རེད། རེད་དེ་ཡིན་ནའི་སེམས་ཀྱི་ཞི་བདེ་ཟེར་ཡ་དེ་ད་འགྱུར་བ་འགྲོ་ཡ་ཡོད་མ་རེད། དཔེ་གལ་ཆེན་པོ་འདུག་ག། ས་དེ་འདྲ་ཡིན་དུས་སེམས་ཀྱི་ཞི་བདེ་ཡོང་ཡ། ང་ཚོ་བོད་པའི་གོམས་གཤིས་དང་རིག་གཞུང་ལ་ཡོད་བསྡད་པ་དེ་ང་ཚོ་བོད་པས་བདག་པོ་ཡག་པོ་ཞིག་བརྒྱབ། ཆོ་འཕྲུལ་དུས་ཆེན་གྱི་ཆོས་འབྲེལ་སྐབས་དབུས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལས་སོ་རྣམ་པས་གཙོས་པའི་གྲྭ་བཙུན་ཁག་དང་བོད་རིགས། ཧི་མ་ལ་ཡའི་རི་རྒྱུད། དེ་བཞིན་ཕྱི་རྒྱལ་བཅས་ཁྱོན་ཆོས་ཞུ་བ་སྟོང་ཚོ་བརྒལ་བ་ཆེད་བཅར་ཞུས་ཡོད་པ་མ་ཟད་སྐབས་དེར་སྲིད་ཚབ་མཆོག་གིས་མགོན་པོ་མཆོག་ལ་མཎྜལ་རྟེན་གསུམ་འདེགས་འབུལ་ཞུས་གནང་སོང་ལ་མགོན་པོ་མཆོག་ནས་སྤྱིར་ཆོས་ལུགས་ཚང་མའི་ནང་སེམས་ཞི་བདེ་བཟོ་རྒྱུ་ཡོད་ན་ཡང་སེམས་ཁམས་རིག་པ་དང་འབྲེལ་ནས་སེམས་ཞི་བདེ་བཟོ་རྒྱུ་དེ་ཕལ་ཆེར་ནང་པའི་ཆོས་འདི་གཏིང་ཟབ་ཤོས་ཤིག་ཆགས་ཀྱི་ཡོད་པ་གསུངས་གནང་བ་དང་སྦྲགས།

ང་རའི་ངོས་ནས་སྙིང་རྗེ་རྩ་བར་གྱུར་པའི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་དང་སྟོང་ཉིད་ཀྱི་ལྟ་བ་ཉིན་རེ་བཞིན་དུ་བསམ་བློ་བཏང་གི་ཡོད་དེ། བྱས་གང་ལྟར་ང་ར་སྒེར་གྱི་ངོས་ནས་ཆ་བཞག་ན་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་ཡོང་ཡག་ལ་ཡ་དཔེ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡག་པོ་ཞེ་པོ་བྱུང་གི་འདུག་ཨ་ནི་ང་ཚོ་བོད་རིགས་ཆོས་གྲོགས་ཚོ་ཆ་བཞག་ནས་དེ་བཞིན་དུ། སེམས་པ་བཟང་པོ་བྱེད་ཡག་དེའི་ཐོག་ལ་ཚང་མས་ཨེ་ནི་དོ་སྣང་བྱས་ཨེ་ནི། ཁ་སོ་ར་ཕི་གེ་སོགས་འབད་བརྩོན་བྱས་ནས་མི་བཟང་པོ་བྱུང་ཡག་ལ་ང་ཚོ་ཚང་མ་ལོག་གི་ད་ཨོ་ལས་འགན་རེད་ལ། ཚང་མས་འབད་རྩོལ་གནང་ཤོག་ཨ། དེ་བཞིན་ཆོ་འཕྲུལ་དུས་ཆེན་སྐབས་ཀྱི་སྐྱེས་རབས་གསུང་ཆོས་འདི་ཡང་དབྱིན་སྐད་དང་རྒྱ་སྐད་རྒྱ་གར་གྱི་སྐད་ཀོ་རི་ཡ་སྐད་སོགས་སྐད་རིགས་མི་འདྲ་བ་བཅུ་བཞི་ལྷག་གི་ནང་ཐད་གཏོང་གནང་ཡོད་པ་རེད་ལ་ཆོ་འཕྲུལ་དུས་ཆེན་འདི་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་མུ་སྟེགས་ཀྱི་སྟོན་པ་དྲུག་འཁོར་དང་བཅས་པ་ཆོ་འཕྲུལ་གྱི་མཛད་པས་ཕམ་པར་མཛད་དེ་དམ་པའི་ཆོས་ཀྱི་རྒྱལ་མཚན་ཕྱོགས་བརྒྱར་བསྒྲེངས་པའི་དུས་ཁྱད་པར་ཅན་འདི་ལ་ཆོ་འཕྲུལ་དུས་ཆེན་ཞེས་འབོད་ཀྱི་ཡོད་པ་རེད། གཞི་རྩའི་བཞུགས་སྒར་དུ་འཚོགས་བཞིན་པའི་ཆོ་འཕྲུལ་སྨོན་ལམ་ཆེན་པོ་འདི་བཞིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་འགོ་ཚུགས་ཀྱིས་འདིའི་ཚེས་ཉི་ཤུ་རྩ་བཞིའི་བར་འཚོགས་གནང་ཡོད་པ་རེད་ལ། སྨོན་ལམ་ཆེན་པོ་འདི་ཡང་རྗེ་ཙོང་ཁ་པ་ཆེན་པོས་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་བརྒྱད་ལོར་ར་ས་འཕྲུལ་སྣང་གཙུག་ལག་ཁང་དང་ཁྱམས་ར། ལྡེབས་རིས་སོགས་ཕྱི་ནང་གི་རྟེན་དང་བརྟེན་པ་ཉམས་གསོ་གནང་བའི་ཕྱི་ལོ་རབ་བྱུང་བདུན་པའི་ས་གླང་སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོར་བོད་ཟླ་དང་པོར་ཇོ་བོ་ཤཱཀྱ་མུ་ནེའི་གསེར་སྦྱངས་ཀྱི་དབུ་རྒྱན་ཕུལ་བས་མཚོན་རྟེན་མཆོག་རྣམས་ཀྱི་སྤྱན་སྔར་མཆོད་སྤྲིན་དང་ལྷ་ལྡན་གཙུག་ལག་ཁང་དུ་དགེ་འདུན་པ་སྟོང་ཕྲག་དུ་མ་བཞུགས་པའི་སེར་ཚོགས་ཆེན་པོ་ཞིག་སྐོང་ཚོགས་ཀྱིས་ཆོ་འཕྲུལ་སྨོན་ལམ་ཆེན་པོའི་དུས་མཆོད་གསར་འཛུགས་མཛད་པ་ལས་རིམ་བཞིན་འཕེལ་རྒྱས་སུ་སོང་ནས་ལོ་ལྟར་ལྷ་ལྡན་སྨོན་ལམ་ཆེན་མོ་འཚོགས་སྲོལ་ཡོད་པ་ཞིག་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན། ཨ་རིའི་རྒྱལ་ས Washington ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཨུ་རུ་སུས་ཡུ་ཀུ་རེན་ལ་བཙན་འཛུལ་དམག་འགོ་བཙུགས་ནས་ལོ་ངོ་གཉིས་འཁོར་བའི་དུས་དྲན་སྲུང་བརྩིའི་ཆེད་དུ་ཡུ་ཀུ་རེན་དུ་ནུབ་ཕྱོགས་མཐུན་ཕྱོགས་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པ་ཕེབས་ཡོད་པའི་སྐབས་འདིར་སྲིད་འཛིན་ཛེ་ལན་སི་ཁི་ཡིས་ཕེབས་བསུ་སྣེ་ལེན་ཞུས་པའི་སྐོར་གྱི་གནས་ཚུལ་ཕུན་ཚོགས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། ཨུ་རུ་སུས་ཡུ་ཀུ་རེན་གྱི་ཐོག་ལ་དམག་འཁྲུག་འགོ་བཙུགས་ཏེ་ལོ་གཉིས་འཁོར་གྱི་ཡོད་པའི་སྐབས་འདིར། ནུབ་ཕྱོགས་ཡུལ་ཁག་གི་ཆེས་མཐོའི་དབུ་ཁྲིད་ཁག་ཅིག་ཡུ་ཀུ་རེན་ལ་གདུང་སེམས་མཉམ་སྐྱེད་བྱ་རྒྱུར་ཁ་སང་དྲན་གསོའི་མཛད་སྒོའི་ནང་ལ་མཉམ་ཞུགས་གནང་བཞག། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱུན་ལས་ཁང་གི་ཚོགས་གཙོ་ལྕམ་ཨུར་སུ་ལ་ཝན་ཏོར་ལེ་ཡན་མཆོག་དང་དེ་ག་ནང་བཞིན་ཨི་ཊ་ལིའི་སྲིད་བློན་ལྕམ་ཇོར་ཇི་ཡ་མེ་ལོ་ནི་སྦེལ་ཇམ་གྱི་སྲིད་བློན་སྐུ་ཞབས་ཨེ་ལེག་ཟན་ཏར་ཌི་ཀུ་རུ་མཆོག་དང་ཀ་ནེ་ཏའི་སྲིད་བློན་སྐུ་ཞབས་ཇཱ་སི་ཊིན་ཏྲུ་ཏོ་རྣམས་པོ་ལན་ནས་མེ་འཁོར་ཞིག་གི་ནང་ལ་མཚན་མོ་མཚན་གང་ཕེབས་སྐྱོད་གནང་སྟེ་ཞོགས་ཀས་རྒྱལ་ས་ཀིབ་ཏུ་ཕེབས་འབྱོར་གནང་ཡོད་པ་དང། ལྕམ་ཨུར་སུ་ལ་ཝན་ཏོར་ལེ་ཡན་མཆོག་རྒྱལ་ས་ཀིབ་ཀྱི་ནང་ལ་ཕེབས་འབྱོར་གནང་མ་ཐག་པའི་རྗེས་ལ་དྲ་ལམ་གྱི་འཕྲིན་ལམ X ཡི་ཐོག་ལ་ང་ཚོ་ནུབ་ཕྱོགས་པ་ཚོས་ཡུ་ཀེ་རེན་ལ་རྒྱབ་སྐྱོར་ཆ་ཚང་བྱེད་ཀྱི་ཡོད་ཡུ་ཀེ་རེན་ལ་ཨུ་རུ་སུའི་དཔུང་རྒོལ་འདིའི་ནང་ལ་རང་དབང་མ་ཐོབ་བར་དུ་ང་ཚོས་དཔལ་འབྱོར་དང། དམག་དོན་སོགས་གང་ཅིའི་ཐོག་ནས་རྒྱབ་སྐྱོར་རོགས་རམ་མུ་མཐུད་བྱ་རྒྱུའི་ཆོད་སེམས་བརྟན་པོ་བཙུགས་ཡོད་གསུངས་ཡོད་འདུག་ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་རྣམས་ལ་ཕེབས་བསུ་ཞུ་རྒྱུར་ཁ་སང་རྒྱལ་ས་ཀིབ་ཀྱི་མེ་འཁོར་གྱི་བབས་ཚུགས་ཀྱི་ཉེ་འཁྲིས་སུ་ཡོད་པའི་ཡུ་ཀེ་རེན་གྱི་ཧོ་སི་ཐོ་མལ་གནམ་ཐང་དུ་ཕེབས་བསུའི་མཛད་སྒོ་ཞིག་གོ་སྒྲིག་གནང་ཡོད་པ་དེའི་སར་ཡུལ་དེའི་སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཡུ་ཀེ་རེན་གྱི་དམག་འཁྲུག་འདིའི་ནང་ལ་ཡུ་ཀེ་རེན་ལ་རྒྱལ་ཁ་ཐོབ་ཀྱི་རེད། མི་དཀྱུས་མ་ཞིག་གིས་འདི་འདྲའི་དམག་འཁྲུག་དེ་མཇུག་སྒྲིལ་བྱེད་འདོད་བྱེད་ཀྱི་རེད། ཡིན་ན་ཡང་ང་ཚོས། ཡུ་ཀེ་རེན་ཡུལ་ལུང་འདིའི་མིང་མིང་མེད་དུ་འགྲོ་རུ་འཇུག་རྩིས་མེད། ང་ཚོས་རང་དབང་གི་ཆེད་དུ་འཐབ་རྩོད་བྱེད་ཀྱི་ཡོད་པས་ད་ཕྱིན་རང་དབང་ཟེར་བའི་ཚིག་དེ་ཡུ་ཀེ་རེན་དང་འབྲེལ་བ་ཡོད་པ་ཞིག་ཆགས་ཀྱི་རེད་ཅེས་གསུངས་ཤག། ཨུ་རུ་སུའི་སྲིད་འཛིན་ཕུ་ཊིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་ཐོ་རེངས་ལ་དམིགས་བསལ་གྱི་དམག་འཁྲུག་ཟེར་བ་དེ་འགོ་འཛུགས་བྱས་པའི་སྐབས་ལ་མི་མང་པོ་ཞིག་གིས་དམག་འཁྲུག་དེ་ཉིན་ཤས་ཀྱི་ནང་ལ་མཇུག་སྒྲིལ་བྱེད་པའི་རེ་འདུན་བྱས་ཡོད་ཀྱང། ཡུཀ་རེན་གྱི་དམག་མི་ཚོས་སྙིང་སྟོབས་ཆེན་པོའི་ཐོག་ནས་ཕར་རྒོལ་བྱས་ཏེ་ཨུ་རུ་སུས་ཨུ་རུ་སུས་རང་ཉིད་ཀྱི་དམག་མི་རྣམས་གྲོང་ཁྱེར་ཀིབ་དང་ཁཱར་ཀིབ་སོགས་ནས་ཕྱིར་འཐེན་བྱེད་དགོས་བྱུང་སྟེ་ཨུ་རུ་སུ་ངོ་གནོང་དགོས་པ་ཞིག་བྱུང་ཡོད་རེད། དམག་འཁྲུག་འགོ་ཚུགས་པའི་དྲན་གསོའི་མཛད་འཆར་གྱི་ཁོངས་ལ། ཡུ་རོབ་ཀྱི་དབུ་ཁྲིད་ཚོ་ཨུ་རུ་སུའི་དམག་མིས་གཞེས་ནིང་མི་གསོད་ཁྲག་སྦྱོར་གྱི་ལས་འགུལ་གདུག་པ་ཅན་བྱེད་ས་གྲོང་ཁྱེར་སྦུག་ཀར་གཟིགས་སྐོར་ལ་གདན་ཞུ་གནང་བ་སོགས་བྱས་ཏེ་ཉེས་མེད་ཞི་བའི་མི་མང་འདས་པོ་དེ་རྣམས་ལ་མྱ་ངན་གུས་འདུད་ཞུས་བཞག་ཡུཀ་རེན་གྱིས་སྔ་ལོའི་དབྱར་དུས་སུ་ཨུ་རུ་སུའི་ཐོག་ལ་ཕར་རྒོལ་ནུས་ཤུགས་ཐོན་པ་ཞིག་བྱས་ཏེ་དགྲ་བོ་ཆམ་ལ་ཕབ་རྒྱུའི་རེ་འདུན་བྱས་ཡོད་ཀྱང་དམིགས་ཡུལ་དེ་དག་འགྲུབ་རྒྱུར་ལམ་ལྷོང་བྱུང་མེད་པ་དང། ཨུ་རུ་སུས་རྒྱལ་ནང་དུ་དྲག་ཆས་གོ་མཚོན་གྱི་ཐོན་སྐྱེད་ལ་སྤར་ཆ་བྱས་པ་དང། ཨི་རན་དང་བྱང་ཀོ་རི་ཡ་སོགས་ནས་གོ་མཚོན་ལག་ཆ་ནང་འདྲེན་བྱས་པ་སོགས་བྱས་ཏེ་རང་ཉིད་ཀྱི་དཔུང་ཤུགས་ཆེ་རུ་བཏང་ཡོད་པའི་སྐབས་འདིར། ནུབ་ཕྱོགས་ཡུལ་ཁག་ཚོས་ཡུག་ཀེ་རེན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་དུས་ཐོག་ལ་བྱེད་མ་ཐུབ་པའི་རྐྱེན་གྱིས་ཡུག་ཀེ་རེན་གྱི་གྲོང་ཁྱེར Avdiivka ཨུ་རུ་སུར་ཤོར་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཨ་མི་རི་ཀའི་སྦའི་ཏན་སྲིད་གཞུང་གིས་ཡུ་ཀེ་རེན་ལ་ཉེ་བར་མཁོ་བའི་དཔལ་འབྱོར་གྱི་རོགས་རམ་ཌོ་ལར་ཐེར་འབུམ་དྲུག་ཅུ་གནང་རྒྱུའི་གྲོས་འཆར་དེར་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་འོག་མ་སྐྱོང་མཁན་སྤྱི་མཐུན་ཚོགས་པས་རྒྱབ་སྐྱོར་མ་བྱས་པར་ལས་བསྡད་ཡོད་པ་དང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་མིའི་ཡུལ་གྲུ་ཧང་གེ་རི་ཡིས་ཐོག་མར་ངོ་རྒོལ་བྱེད་མིན་ལ་མ་ལྟོས་པར་མཐའ་མཇུག་ཏུ་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཡུ་ཀེ་རེན་ལ་དཔལ་འབྱོར་གྱི་རོགས་རམ་ཌོ་ལར་ཐེར་འབུམ་ལྔ་བཅུ་ང་བཞི་སྤྲད་རྒྱུར་མང་མོས་ཀྱིས་ཐག་གཅོད་བྱུང་ཡོད་རེད། ཨ་མི་རི་ཀའི་སྲིད་འཛིན་སྦའི་ཏན་མཆོག་གིས་ཨ་མི་རི་ཀས་ཡུ་ཀེ་རེན་ལ་དགོས་ངེས་ཀྱི་རོགས་རམ་དེ་དག་དུས་ཐོག་ལ་སྤྲད་མ་ཐུབ་པའི་རྐྱེན་གྱིས་ཡུ་ཀེ་རེན་གྱི་གྲོང་ཁྱེར་ཨབ་དིབ་ཀ་ཨུ་རུ་སུར་ཤོར་ཡོད་ལུགས་གསུངས་ཡོད་པ་དང། རིང་ཚད་ཀི་ལོ་མི་ཊར་ཆིག་སྟོང་ལྷག་ཡོད་པའི་ཡུ་ཀེ་རེན་དང་ཨུ་རུ་སུའི་དབར་གྱི་ས་འབྲེལ་གྱི་དམག་སར་དེང་སང་ཨུ་རུ་སུས་དམག་འཁྲུག་བརྒྱབ་རྒྱུ་ཤུགས་ཆེ་རུ་བཏང་ཡོད་པས་ཡུཀ་རེན་གྱི་དམག་མིར་གྲོང་ཁྱེར་ཨབ་དི་ཀའི་ནང་ལ་འཕྲད་པ་དང་འདྲ་བའི་དཀའ་ངལ་འཕྲད་དེ་གྲོང་ཁྱེར་དང་ས་ཁུལ་གཞན་པར་དཀའ་ངལ་འཕྲད་ཉེན་ཡོད་པའི་ཉེན་བརྡ་བཏང་གནང་ཡོད་པ་རེད། ནུབ་ཕྱོགས་ཡུལ་ཁག་གི་དབུ་ཁྲིད་རྣམས་རྒྱལ་ས Kyiv ནང་ལ་ཕེབས་འབྱོར་མ་གནང་པའི་གོང་ཙམ་དེར་ཨུ་རུ་སུས་ཡུཀ་རེན་གྱི་གྲོང་ཁྱེར Odesa ནང་ལ་ཐོག་བརྩེགས་མང་བའི་མི་མང་གི་སྡོད་ཁང་ཞིག་གི་ཐོག་ལ་མི་མེད་འཕུར་འཁོར་གྱིས་གཏོར་རྒོལ་བཏང་སྟེ་ཉུང་མཐར་མི་གཅིག་ལ་སྲོག་སྐྱོན་བྱུང་ཡོད་པ་དང། ཨོ་ཏེ་སའི་མངའ་ཁུལ་གྱི་སྤྱི་ཁྱབ་སྐུ་ཞབས་ཨོ་ལེ་ཀི་པར་གྱིས་དྲ་ལམ་གྱི་འཕྲིན་ལམ X ཡི་ཐོག་ལ་བཀོད་པའི་གནས་ཚུལ་ལྟར་བྱས་པ་ཡིན་ན། ཨུ་རུ་སུས་ཁས་ཉིན་གཟའ་པ་སངས་ཀྱི་ཕྱི་དྲོ་གྲོང་ཁྱེར་དེའི་མི་མང་གི་སྡོད་ཁང་ཞིག་གི་ཐོག་ལ་གཏོར་རྒོལ་བཏང་སྟེ་བུད་མེད་གསུམ་གྱི་ལུས་ལ་འཚིག་སྐྱོན་ཤུགས་ཆེ་བྱུང་ཡོད་པ་དང། སྲོག་སྐྱོབ་ལས་མི་ཚོས་ཁང་པ་དེའི་ས་རོ་རྡོ་རོའི་འོག་ནས་གསོན་པོར་ལྷག་ཡོད་སྲིད་པའི་མི་རྣམས་འཚོལ་ཞིབ་བྱེད་མུས་ཡིན་འདུག། ཤར་ཕྱོགས་ཡུ་ཀེ་རེན་གྱི་མངའ་སྡེ་དོ་ནི་ཏེས་ནང་ལ་ཨུ་རུ་སུའི་དམག་མིར་གདོང་ལེན་བྱེད་མཁན་ཡུ་ཀེ་རེན་གྱི་དམག་མི་ཚོས་ཁོ་ཚོར་གོ་མཚོན་ལག་ཆ་ཉུང་དྲགས་པའི་དཀའ་ངལ་འཕྲད་ཀྱི་ཡོད་པས་ནུབ་ཕྱོགས་ཡུལ་ཁག་ཚོས་མེ་རྫས་ལ་སོགས་པའི་དྲག་ཆས་གོ་མཚོན་གྱི་རོགས་རམ་སྤྲད་དགོས་པའི་འབོད་སྐུལ་ནན་ཆེ་གནང་འདུག་དཔེར་ན་ཆ་བཞག་པ་ཡིན་ན་རང་ལོ་ཉི་ཤུ་རྩ་བདུན་ཡིན་པ་ཡུ་ཀེ་རེན་གྱི་མེ་སྒྱོགས་རུ་ཁག་གི་འགོ་ཁྲིད་ཝོ་ལོ་དི་མེ་ཨར་གྱིས་དམག་ས་ནས་དྲ་ལམ་གྱི་ཐོག་གནས་ཚུལ་ཞིག་གཏོང་བའི་སྐབས་ལ་དགྲ་བོའི་དཔུང་དམག་རྣམས་ང་ཚོའི་དམག་མིའི་ཐོག་ལ་མཆོངས་ཡོང་དུས་ང་ཚོའི་དམག་མིར་གོ་མཚོན་ལག་ཆ་མེད་པར་སོང་ཙང་ང་ཚོའི་དམག་མི་མང་པོ་ལ་སྲོག་སྐྱོན་ཡོང་གི་འདུག་ཅེས་དང། ཡང་རང་ལོ་བཞི་བཅུ་ཞེ་ལྔ་ཡིན་པའི་སྡེ་ཚན་གཞན་ཞིག་གི་དམག་དཔོན་ཨོ་ལེག་སན་ཏར་གྱིས་དྲ་ལམ་གྱི་ཐོག་ང་ཚོའི་དམག་མི་རྣམས་སྲུང་སྐྱོབ་བྱ་རྒྱུར་ང་ཚོར་མེ་རྫས་དེ་ངེས་དགོས་ཀྱི་འདུག་ཅེས་གསུངས་འདུག་ཡུཀ་རེན་གྱི་དམག་འཁྲུག་དེ་ད་ཆ་ཨུ་རུ་སུའི་ལྷོ་ཕྱོགས་སུ་ཡང་ཁྱབ་བརྡལ་དུ་ཕྱིན་ཡོད་འདུག་ཨུ་རུ་སུའི་ལྷོ་ཕྱོགས་ཀྱི་མངའ་སྡེ་ལིབ་ཏེས་ཀྱི་སྤྱི་ཁྱབ་ཨི་གོ་ཨར་མ་ཏཱ་མོབ་ཀྱིས་དྲ་ལམ་གྱི་འཕྲིན་ལམ་ཨེག་སི་ཐོག་ལ་གནས་ཚུལ་ཞིག་སྤེལ་ཡོད་པ་དེའི་ནང་ལ་མི་མེད་འཕུར་འཁོར Drone ཞིག་གིས་ལིབ་ཏེས་ཀྱི་ངར་ལྕགས་ཀྱི་བཟོ་གྲྭ་ཞིག་གི་ཐོག་ལ་གཏོར་རྒོལ་བཏང་ཡོད་པ་དེའི་རྐྱེན་གྱིས་བཟོ་གྲྭ་དེར་མེ་སྐྱོན་ཆེན་པོ་ཞིག་བྱུང་སོང་ཅེས་བཀོད་ཡོད་འདུག་ཨུ་རུ་སུའི་རང་དབང་གི་གསར་འགྱུར་ལས་ཁང། Media Zona། ཡིས་བཤད་ཡ་བྱས་པ་ཡིན་ན་ནོ་ཝ་ལིབ་ཏེས་ལྕགས་ཀྱི་བཟོ་གྲྭ་དེ་ནི་ཨུ་རུ་སུའི་ངར་ལྕགས་ཀྱི་བཟོ་གྲྭ་ཆེ་ཤོས་དེ་ཡིན་པ་དང་བཟོ་གྲྭ་དེར་མེ་སྐྱོན་ཆེན་པོ་ཞིག་བྱུང་བའི་འདྲ་པར་ཁག་སྤྱི་ཚོགས་དྲ་ལམ་གྱི་ཐོག་ལ་མཐོང་རྒྱུ་བྱུང་ཡོད་འདུག་ཨུ་རུ་སུའི་རང་དབང་གི་དྲ་ལམ་དེས་མུ་མཐུད་དེ་བཤད་གསལ་ལ་ཨུ་རུ་སུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་དང་ཉི་ཤུ་རྩ་གསུམ་གྱི་ལོར་ཡུ་ཀེ་རེན་གྱི་ནང་ལ་བརྒྱབ་པའི་དམག་འཁྲུག་དེའི་ནང་ལ་ཡུལ་དེའི་དམག་མི་བདུན་ཁྲི་ལྔ་སྟོང་ལ་དུས་མིན་གྱི་སྲོག་སྐྱོན་དང། དམག་མི་ཆིག་འབུམ་ཉིས་ཁྲི་ཙམ་ལ་རྨས་སྐྱོན་བྱུང་ཡོད་པ་དང་དམག་འཁྲུག་དེའི་ནང་ལ་དུས་ད་ལྟ་ཡང་ཉིན་ལྟར་ཨུ་རུ་སུའི་དམག་མི་བརྒྱ་དང་ཉི་ཤུ་ཙམ་ལ་སྲོག་སྐྱོན་ཡོང་གི་ཡོད་པ་བཤད་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཨིསི་རཱཨེལ་དང་ཧ་མ་སི་ཀྱི་དབར་ལ་འཕྲལ་སེལ་དམག་མཚམས་ཡོང་ཐབས་དང་ཕྱོགས་གཉིས་དབར་བཙོན་པ་བརྗེ་ལེན་ཡོང་ཐབས་སུ་གྲོས་མོལ་ཞིག་ཧྥ་རན་སི་གི་རྒྱལ་ས་ཕ་རིས་ནང་འཚོགས་བཞིན་པའི་སྐབས་སུ་ཨིསི་རཱཨེལ་གྱིས་གྷ་ཟ་རུ་དྲག་པོའི་རྒོལ་རྡུང་བཏང་སྟེ་ཕ་ལེ་སི་ཐན་བ་མི་མང་དགུ་བཅུ་ལྷག་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ལ་དམར་གསོད་བཏང་པའི་གནས་ཚུལ་གཟའ་སྤེན་པར་ཧ་མ་སི་ཀྱིས་བརྗོད་པའི་སྐོར་གྱི་གནས་ཚུལ་ཞིབ་ཕྲ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གི་རེད།

Palestine གྱི་མི་དམངས་བཅུ་ཕྲག་ཁ་ཤས་དམར་གསོད་བཏང་བ་བརྗོད་ཀྱི་འདུག་དེ་ལྟར་ནི Israel དང Hamas གྱི་དབར་ལ་འཕྲལ་སེལ་གྱི་དམག་འཁྲུག་མཚམས་འཇོག་ཡོང་བའི་གྲོས་མོལ་ཞིག France གྱི་རྒྱལ་ས Paris གྱི་ནང་དུ་གཟའ་པ་སངས་ཀྱི་ཉིན་འགོ་ཚུགས་ཡོད་པ་དེར Israel གྱི་གསང་བའི་ལྷན་ཁང་མིང་ལ Mossad ཟེར་བའི་སྤྱི་ཁྱབ་ཀྱིས་ཚོགས་ཞུགས་བྱས་པའི་རྗེས་ལ་བྱུང་འདུག། ཕ་རིས་རུ་གྲོས་མོལ་དེ་ནི་གྷ་ཛའི་ས་ཐོག་ཏུ་ཨིས་ར་ཨེལ་གྱིས་དམག་འཐབ་མཚམས་བཞག་གི་མེད་པའི་རྐྱེན་གྱིས་གྷ་ཛའི་ཡུལ་མི་ཕཱ་ལེ་སི་ཐན་མི་མང་ཚོ་ལ་བཟའ་བཅའ་ཏག་ཏག་མ་ཐོབ་པའི་དཀའ་ངལ་ཆེ་བ་ཤར་རྒྱུའི་ཉེན་ཁ་ཆེ་རུ་ཕྱིན་པའི་དུས་ཤིག་དང། ཧ་མཱས་དང་ཨིས་ར་ཨེལ་གྱི་དམག་འཐབ་དེ་མཇུག་སྒྲིལ་ཚར་བའི་མཇུག་ལ་གྷ་ཛའི་འཛིན་སྐྱོང་གི་འགན་དབང་སོགས་པའི་གྷ་ཛའི་ཕུགས་ཀྱི་ཐད་ལ་ཨིས་ར་ཨེལ་གྱི་སྲིད་བློན་ནེ་ཐན་ཡ་ཧུའི་འཆར་གཞི་གཟའ་པ་སངས་ཀྱི་ཉིན་ཡོངས་བསྒྲགས་བྱས་པ་དེ་ལ་ཧ་མཱས་དང་ཕཱ་ལེ་སི་ཐན་གྱི་སྒྲིག་འཛུགས Palestinian Authority ཟེར་བས་དགག་བྱ་བྱས་པ་ཞིག་དང་ཨིས་ར་ཨེལ་གྱི་མཐུན་ཕྱོགས་རོགས་པ་གཙོ་བོ་ཨ་རི་སོགས་ནས་ནེ་ཐན་ཡ་ཧུའི་གྷ་ཛའི་ཕུགས་ཀྱི་འཆར་གཞི་དེར་སྐྱོན་བརྗོད་བྱུང་བ་སོགས་ཀྱི་རྗེས་སུ་ཚོགས་པ་ཞིག་སྐབས་འཁེལ་འདུག་གཟའ་སྤེན་པར་ཧ་མཱས་ཀྱིས་བརྗོད་ཡག་ལ་སྐབས་དེའི་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ། ལྡེར་ཨལ་སྦ་ལཱ་དང་ཁཱན་ཡུ་ནིས་རཱ་ཧྥ་སོགས་པ་གྷ་ཛའི་གྲོང་ཁྱེར་ཁ་ཤས་ནང་དུ་ཞི་བའི་མི་མང་གི་ཁྱིམ་ཚང་ལ་ཨིས་ར་ཨེལ་གྱིས་དྲག་རྒོལ་བདུན་ཅུ་ལྷག་བྱས་པ་བརྗོད་ཀྱི་འདུག་དེ་ལྟར་གྱི་འོག་ཕཱ་ལེ་སི་ཐན་གྱི་མི་རིགས་ཉུང་མཐར་དགུ་བཅུ་གོ་གཉིས་དམར་གསོད་བཏང་ཡོད་པ་གྷ་ཛའི་འཕྲོད་བསྟེན་ལྷན་ཁང་གིས་བརྗོད་བཞག་ཨིས་ར་ཨེལ་གྱི་དམག་མིས་ཟེར་ཡག་ལ་གྷ་ཛའི་གྲོང་ཁྱེར་ཁཱན་ཡུ་ནིས་ཁུལ་དུ་ཨིས་ར་ཨེལ་གྱི་ལྕགས་ཁྲབ་འཁོར་ལོ་དང་དམག་འཐབ་གནམ་གྲུ་སོགས་པའི་མེ་མཚོན་ཁག་ཅིག་བེད་སྤྱོད་བཏང་ནས་དྲག་རྒོལ་དྲག་ལ་བཏང་བཞིན་པ་དང་ཕཱ་ལེ་སི་ཐན་གྱི་དྲག་འཐབ་པའི་གསང་བའི་ལས་བྱེད་མཐོ་རིམ་ཞིག་གི་ནང་ལ་ཨིས་ར་ཨེལ་གྱི་དམག་མིས་དཔུང་འཇུག་བྱས་པ་སོགས་བརྗོད་ཀྱིས། ཧ་མཱས་ཟེར་བ་ཕཱ་ལེ་སི་ཐན་གྱི་དྲག་འཐབ་ཚོགས་པ་ཞིག་དང་སྲིད་དོན་གྱི་ཚོགས་པ་གཉིས་ཀ་ཡིན་མཁན་དེས། ཕྱི་ལོ་ཉིས་སྟོང་བདུན་ནས་བཟུང་གྷ་ཛའི་འཛིན་སྐྱོང་གི་འགན་དབང་བཟུང་ནས་ཡོད་པ་རེད། AFP གསར་ཁང་གི་གནས་ཚུལ་སྤེལ་གསལ་ཞིག་ལ་ཕ་རིས་རུ་གྲོས་མོལ་ཚོགས་འདུ་དེར་གྷ་ཛའི་ས་ཐོག་ཏུ་ཧ་མཱས་དང་ཨིས་ར་ཨེལ་གྱི་ཕན་ཚུན་དམག་འཐབ་བཞིན་པ་དེ་ཟླ་བ་གཅིག་དང་ཕྱེད་ཀ་ཙམ་གྱི་རིང་ལ་འཕྲལ་སེལ་གྱི་དམག་མཚམས་བཞག་རྒྱུའི་གྲོས་འཆར་དང། དེའི་རིང་ལ་དེ་སྔ་ཨིས་ར་ཨེལ་གྱིས་བཙོན་འཇུག་དོ་དམ་བྱས་པའི་ཕཱ་ལེ་སི་ཐན་ཚོ་ནས་ཕཱ་ལེ་སི་ཐན་ཉིས་བརྒྱ་ནས་སུམ་བརྒྱའི་བར་ཞིག་ཨིས་ར་ཨེལ་གྱིས་རང་དབང་གློད་གྲོལ་གཏང་རྒྱུ་དང་དེའི་སྐྱིན་པར་དེ་སྔ་ཧ་མཱས་ཀྱིས་ཨིས་ར་ཨེལ་གྱི་ས་ཐོག་ནས་བཙན་ཁྲིད་བྱས་པའི་མི་སུམ་ཅུ་སོ་ལྔ་ནས་བཞི་བཅུའི་བར་ཞིག་ཧ་མཱས་ཀྱིས་རང་དབང་གློད་གྲོལ་བཏང་རྒྱུའི་གྲོས་འཆར་ཧ་མཱས་ཀྱི་ཁོངས་མི་ཞིག་གིས་བརྗོད་ཡོད་པ་སྤེལ་བཞག་སྲིད་བློན་ནེ་ཐན་ཡ་ཧུས་འགོ་ཁྲིད་པའི་ཨིས་ར་ཨེལ་གྱི་གཞུང་གིས་མེ་འཕེན་མཚམས་འཇོག་ཞིག་གྲོས་འགྲིག་བྱེད་དགོས་པ་དང། ཧ་མཱས་ཀྱིས་ཨིས་ར་ཨེལ་གྱི་ས་ཐོག་ནས་བཙན་ཁྲིད་བྱས་པའི་མི་ཚོར་རང་དབང་གློད་གྲོལ་ཡོང་བར་ནེ་ཐན་ཡ་ཧུའི་གཞུང་གིས་ཏན་ཏན་བཟོ་དགོས་པ་སོགས་ཨིས་ར་ཨེལ་གྱི་གཞུང་དེ་ལ་གནོན་ཤུགས་གཏང་མཁན་མང་དུ་ཕྱིན་པའི་སྐབས་ཤིག་ལ་ཕ་རིས་རུ་གྲོས་མོལ་དེ་བྱུང་གི་འདུག་ཕ་རིས་རུ་ཚོགས་འདུ་དེར་གྲོས་མོལ་གནང་མཁན་གྱི་གྲས་ལ་ཨིས་ར་ཨེལ་དང་ཨ་རི་ཨི་ཇིབ་ཁ་ཐར་སོགས་ཡོད་པ་རེད། དེ་ལྟར་གྱི་སྐབས། གཱ་ཛ་ལྷོ་ཕྱོགས་སུ་ཨི་ཇེབ་དང་ས་འབྲེལ་ཡིན་པའི་གཱ་ཛ་ལྷོ་སྡེའི་གྲོང་ཁྱེར་རཱ་ཧྥ་རུ་དེང་སང་གཱ་ཛའི་མི་འབོར་ཕྱེད་ཀ་ལྷག་ཨི་ཟི་རེལ་གྱི་དྲག་རྒོལ་ལས་འཁྱུད་ནས་རུག་རུག་བྱས་ཡོད་ས་ནས་ཕཱ་ལེ་སི་ཐན་གྱི་མི་རིགས་ཧ་སཱན་ཧ་མཱད་ཁ་སི་ཏས་ཁ་ས་གཟའ་སྤེན་པའི་ཉིན་གནས་སྟངས་ངོ་སྤྲོད་གནང་གསལ། གཱ་ཛ་ག་བ་ལ་ཡང་ང་ཚོ་ལ་ས་ཆ་བཙན་པ་ཁྱོན་ནས་མི་འདུག་ངས་ལབ་དགོས་ཆགས་སོང།

ཐའེ་ཝན་ལ་འཚམས་འདྲི་གནང་མཁན་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་གཉིས་ནས་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་མོ་གཟའ་པ་སངས་ཉིན་མོར་གསལ་འདོན་གནང་དོན་ལ་ཨ་མི་རི་ཀའི་གྲོས་ཚོགས་ནང་སྐུ་ཚབ་ཚོགས་པས་ཐའེ་ཝན་ལ་འཚམས་འདྲི་གནང་རིང་མི་ཚོས་དོ་སྣང་ཆེན་པོ་བྱེད་པའི་ཡུ་ཀུ་རེན་གྱི་དམག་དོན་རོགས་རམ་མཚམས་འཇོག་བྱེད་པའི་དོན་ཚན་ཐད་གྲོས་མོལ་གནང་བའི་གསལ་འདོན་གནང་ཡོད་པ་རེད་ལ་རོགས་རམ་གྱི་འཆར་གཞི་དེའི་ནང་ཐའེ་ཝན་ལ་དམག་དོན་རོགས་རམ་ཡང་ཚུད་ཡོད་ཅེས་བརྗོད་ཡོད་པའི་སྐོར་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ལ་ཐོན་པའི་གནས་ཚུལ་རྣམས་བདེ་ཆེན་རྒྱ་མཚོ་ལགས་ཀྱིས་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གི་རེད། ཨ་མི་རི་ཀའི་སྲིད་འཛིན་བཱའི་ཌེན་གྱིས་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ལ་ཡུཀ་རེན་ལ་ཨ་སྒོར་དུང་ཕྱུར་དྲུག་བརྒྱའི་དམག་དོན་རོགས་རམ་གསར་པ་གནང་རྒྱུའི་འཆར་གཞི་ཞིག་ཕུལ་གནང་ཡོད་པ་དང་འཆར་གཞི་དེར་དམངས་གཙོ་ཚོགས་པའི་བཀག་སྡོམ་འོག་ཡོད་པའི་གྲོས་ཚོགས་གོང་མའི་ནང་མོས་མཐུན་གྱི་འོས་ཤོག་བདུན་ཅུ་དང་མོས་མཐུན་མེད་པའི་འོས་ཤོག་ཉི་ཤུ་རྩ་དགུའི་ཐོག་ནས་གྲོས་ཆོད་གཏན་འཁེལ་བྱུང་ཡོད་པ་དང་ཡིན་ནའང་སྤྱི་མཐུན་ཚོགས་པའི་གྲོས་ཚོགས་འོག་མའི་ཚོགས་གཙོ་མེག་ཇོན་སོན་ནས་མོས་མཐུན་གནང་མེད་པ་རེད། ཨ་མི་རི་ཀའི་དེ་སྔའི་སྤྱི་མཐུན་ཚོགས་པའི་སྲིད་འཛིན་ཌོ་ནལ་ཊམ་གྱིས་ཀྱང་ཨ་མི་རི་ཀས་ཡུཀ་རེན་ལ་དམག་དོན་རོགས་རམ་གསར་པ་གནང་རྒྱུར་ངོ་རྒོལ་གནང་གི་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མས་མོས་མཐུན་མེད་པའི་དམག་དོན་རོགས་རམ་གྱི་འཆར་གཞི་དེའི་ནང་ཨ་སྒོར་དུང་ཕྱུར་ཉི་ཤུ་རྩ་དྲུག་ནི་རྒྱ་ནག་ལ་རྔམ་ཚུལ་སྟོན་རྒྱུའི་མ་དངུལ་དེ་ཡིན་པ་དང་དེའི་ནང་མང་ཆེ་བ་ཨ་སྒོར་དུང་ཕྱུར་བཅུ་དགུ་ཐའེ་ཝན་ལ་གོ་མཚོན་བཙལ་ཏེ་མཁོ་འདོན་གནང་རྒྱུར་བེད་སྤྱོད་གནང་རྒྱུ་ཡིན་པ་རེད། ཉེ་བའི་ལོའི་ནང་རྒྱ་ནག་གི་དམག་དོན་སྟོབས་ཤུགས་འབུར་ཐོན་འབྱུང་བཞིན་ཡོད་པས་པེ་ཅིང་དམར་ཤོག་དབང་འཛིན་པས་ཐེ་ཝན་ལ་དམག་དོན་གྱི་འཇིགས་སྐུལ་དང་ནུས་ཤུགས་རྒྱུན་མི་ཆད་པར་ཤུགས་ཆེར་གཏོང་བཞིན་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཨ་མི་རི་ཀ་དང་རྒྱ་ནག་གུང་ཁྲན་དམར་ཤོག་འཐབ་ཇུས་འགྲན་རྩོད་དམིགས་བསལ་ལྷན་ཁང་གི་དམངས་གཙོ་ཚོགས་པའི་མཐོ་རིམ་ཁོངས་མི་རཱ་ཇཱ་ཀིས་ནཱ་མུ་ཏི་ཡིས། རེས་གཟའ་པ་སངས་ཉིན་ཐེ་ཝན་ལ་འཚམས་འདྲི་མཇུག་སྒྲིལ་གནང་རྒྱུའི་གོང་ལ་གསར་འགོད་པར་གསལ་འདོན་གནང་དོན་གྲོས་ཚོགས་འོག་མས་གལ་གནད་ཤིན་ཏུ་ཆེ་བའི་ཡུཀ་རེན་དང་ཐེ་ཝན་ལ་རོགས་རམ་གནང་རྒྱུའི་ཁྲིམས་འཆར་གཏན་འཁེལ་བྱེད་རྒྱུ་དེ་རེད་ཞེས་གསལ་འདོན་གནང་ཡོད་པ་རེད། རོའི་ཊར་གསར་ཁང་གིས་རཱ་ཇཱ་ཀིས་ནཱ་མུ་ཏི་ཡི་བཀའ་མོལ་ལུང་འདྲེན་བྱས་དོན་ང་ཚོས་ཐེ་ཝན་ལ་ཚོགས་པའི་ཚོགས་འདུ་ག་དུས་ཡིན་ནའང་མ་མཐར་ཡང་ཡུཀ་རེན་གྱི་གནད་དོན་ཡོད་པ་མ་ཟད་ང་ཚོས་མ་དངུལ་འཕར་སྣོན་བྱེད་རྒྱུའི་ཁྲིམས་འཆར་ལ་གྲོས་མོལ་བྱེད་རྒྱུ་དང་འབྲེལ་བ་ཡོད་པ་རེད་ཞེས་འགྲེལ་བརྗོད་དང་ད་དུང་ཁོང་ནས་གསུངས་དོན་ང་ཚོས་ངེས་པར་དུ་པུ་ཏིན་གྱི་གདུག་རྩུབ་ཀྱི་བཙན་འཛུལ་མཐར་སྐྲོད་གཏོང་རྒྱུའི་ཐད་ཐེ་ཝན་གྱི་གནད་དོན་དེ་ཡང་ཞི་ཅིན་ཕིང་ཚུད་པའི་གཞན་པའི་རྒྱལ་ཁབ་ལ་བརྡ་སྟོན་བྱེད་རྒྱུ་དེ་རེད་ཞེས་འགྲེལ་བརྗོད་གནང་ཡོད་པ་རེད་ཐེ་ཝན་ལ་འཚམས་འདྲི་གནང་མཁན་ཨ་མི་རི་ཀའི་སྐུ་ཚབ་ཚོགས་པའི་སྣེ་ཁྲིད་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་འོག་མའི། ཨ་མི་རི་ཀ་དང་རྒྱ་ནག་འཐབ་ཇུས་འགྲན་རྩོད་དམིགས་བསལ་ལྷན་ཁང་གི་དབུ་འཛིན། སྤྱི་མཐུན་ཚོགས་པའི་འཐུས་མི་གྷ་ལ་གྷར་གྱིས་ཡུག་རེན་ལ་ཐོན་པའི་གནས་ཚུལ་དེ་ཐེ་ཝན་དང་འབྲེལ་བ་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། ཨ་མི་རི་ཀ་དང་ཐེ་ཝན་དབར་ཕྱི་འབྲེལ་གྱི་འབྲེལ་བ་མེད་ན་ཡང་ཡིན་ནའི་ཨ་མི་རི་ཀ་ནི་རྒྱལ་སྤྱིའི་ཐོག་ཐེ་ཝན་ལ་སྲ་བརྟན་འགྱུར་བ་མེད་པའི་རྒྱབ་སྐྱོར་གནང་མཁན་དེ་ཡིན་པ་དང་ཡང་ཐེ་ཝན་ལ་གཙོ་བོའི་གོ་མཚོན་མཁོ་འདོན་གནང་མཁན་དེ་ཡང་ཡིན་པ་རེད།

ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་པས་ཐེ་ཝན་ལ་འཚམས་འདྲི་གནང་ཡས་དེ་ནི་རྒྱ་གར་དང་ཞི་བདེ་རྒྱ་མཚོའི་ས་ཁུལ་ལ་འཚམས་འདྲི་གནང་རྒྱུའི་ཆ་ཤས་ཤིག་ཡིན་པའི་འགྲེལ་བརྗོད་གནང་ཡོད་པ་རེད་འཚམས་འདྲིའི་སྐབས་སྐུ་ཚབ་ཚོགས་པས་ཐེ་ཝན་གྱི་སྲིད་འཛིན་ཚའེ་ཡི་ཝུན་དང་སྲིད་འཛིན་སྐུ་གཞོན་དང་རྗེས་མའི་སྲིད་འཛིན་འདེམས་ཐོན་པ་ལེ་ཇིན་ཏེ་དང་ལྷན་ཚོགས་གྲོས་མོལ་གནང་བ་དང་ད་དུང་ཐེ་ཝན་གྱི་རྒྱལ་ཁབ་བདེ་འཇགས་ལྷན་ཁང་གི་དྲུང་ཆེ་ཀུའོ་ལི་ཞུང་དང་ཕྱི་འབྲེལ་བློན་ཆེན། ཇོ་སེབ་ཝུའུ་དང་ཡང་མང་ཚོགས་ནང་དང་སྒེར་གྱི་སྐུ་ཚབ་ཚོགས་པ་དང་ཐུག་འཕྲད་ལྷན་ཚོགས་གྲོས་མོལ་གནང་ཡོད་པ་རེད། རྒྱ་ནག་ཕྱི་འབྲེལ་ཁང་གི་མགྲིན་ཚབ་པ་མའོ་དབྱིང་གིས་རེས་གཟའ་ཕུར་བུའི་ཉིན་གྱི་གསར་འགོད་ཚོགས་འདུའི་ཐོག་སྐད་ཆ་འདྲི་སྐབས་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་པས་ཐེ་ཝན་ལ་འཚམས་འདྲིའི་གནད་དོན་ཐོག་རྒྱ་ནག་གི་ནམ་རྒྱུན་གྱི་ལངས་ཕྱོགས་བསྐྱར་བཤད་བྱས་ནས་བཤད་དོན་རྒྱ་ནག་ཕྱོགས་ནས་སེམས་ཐག་གཙང་བཅད་ཀྱིས། ཨ་མི་རི་ཀ་དང་ཐེ་ཝན་དབང་འཛིན་པའི་གཞུང་ཕྱོགས་ཀྱི་རྣམ་པའི་འགྲོ་འོང་ལ་ངོ་རྒོལ་བྱེད་རྒྱུ་དང་སེམས་ཐག་གཙང་བཅད་ཀྱིས་ཨ་མི་རི་ཀས་ཁ་གཡར་ག་འདྲ་ཞིག་ནས་ཐེ་ཝན་གྱི་ལས་དོན་ལ་ཐེ་ཇུས་བྱེད་པར་ངོ་རྒོལ་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ཨ་མི་རི་ཀ་དང་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཡུ་ཀུ་རེན་ནང་གི་ཨུ་རུ་སུའི་བཙན་འཛུལ་དམག་འཁྲུག་ལ་རྒྱབ་སྐྱོར་བྱེད་མཁན་སྒེར་པ་དང་བཟོ་ཚོང་ཁང་ཁག་ལ་དཔལ་འབྱོར་ཉེས་ཆད་གཏོང་རྒྱུ་གཟའ་པ་སངས་ཉིན་མོ་གསལ་བསྒྲགས་བྱས་པའི་ནང་རྒྱ་ནག་གི་བཟོ་ཚོང་ཁང་ཁག་ཅིག་ཚུད་ཡོད་པའི་སྐོར་ཨ་རིའི་རླུང་འཕྲིན་ཁང་དང་རྒྱལ་སྤྱིའི་གསར་ལམ་ཁག་ལ་ཐོན་པའི་གནས་ཚུལ་རྣམས་རྡོ་རྗེ་ཐོགས་མེད་ལགས་ཀྱིས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གི་རེད། ད་དུང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཉེས་པ་བྱས་ས་བོང་ཆེ་བ་ཨུ་ལུ་སུག་གི་འཛུགས་སྐྲུན་ཁང་ཁག་ཏུ་རྒྱལ་པ་ཚེ་དབྱིན་ཝང་ལི་རྒྱ་ནག་ནུབ་ཀྱི་གྲོང་ཁྱེར་ཁའོ་ནུབ་ཀྱི་འཛུགས་སྐྲུན་ཁང་ཨུ་ལུ་སུག་གི་ཡུག་ཀེར་ནུབ་ཀྱི་སྲིད་འཛིན་གྱི་དམག་འཁྲུག་ལ་རྒྱབ་ཤོག་རྫོང་གི་འཛུགས་སྐྲུན་ཁང་ཁག་དང་རྒྱལ་པ་ཁག་ཚེ་གཉུག་པོ་ཧོང་ཀོང་ས་གནས་ཀྱི་འཛུགས་སྐྲུན་ཁང་ཁག་ཚེ་དང་རྒྱལ་པ་ཁ་ཤས་ལ་ཉེས་པ་བྱས་ས་དག་ལ་ཐེབས་ཡོད་རེད། ཨ་མི་རི་ཀ་གཞུང་གིས་ཡུག་ཀེར་ནུབ་ཀྱི་ཨུ་ལུ་སུག་གི་དམག་འཁྲུག་ནང་ཨུ་ལུ་སུག་གི་དམག་ལ་རྒྱབ་ཤོག་རྫོང་གི་ཚེ་ལ་ཉེས་པ་བྱས་ས་དག་ལ་ཁ་ཛག་སི་ཐན་ཏན་ཤི་ཨན་དང་ཀྲོ་ཀི་དང་ཨ་རབ་གཅིག་སྒྲིལ་ཨེ་མི་རེ་ཊི་ནང་གི་བཟོ་ཚོང་ཁང་དང་སྡེ་པ་ཁ་ཤས་ནང་བསྡུས་ཡོད་རེད། ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་ཆད་པ་འགེལ་ས་གྲས་ལ་རྒྱ་གར་ཁ་ཛག་སི་ཐན་སར་བྷི་ཡ་སི་རི་ལང་ཀ་དང་ཀྲོ་ཀི་ནང་གི་ཨུ་རུ་སུ་གི་དམག་ལ་རོགས་རམ་བཟོ་མཁན་བཟོ་ཚོང་ཁང་ཁག་དང་སྡེ་པ་ཁག་ཅིག་ལ་ཉེས་པ་བཅད་ཡོད་རེད། ཉེས་པ་བཅད་ས་གྲས་ལ་ཨུ་རུ་སུ་གི་ཁ་གཏད་ཚོགས་པ་གི་འགོ་ཁྲིད Alexey Navalny འདི་ཡིན་ཉི་མ་ཨུ་རུ་སུ་གི་བཙོན་ཁང་ནང་ཤི་རྐྱེན་བཟོ་མཁན་ཡིན་པ་དོགས་པ་ཡོད་ས་ཨུ་རུ་སུ་གི་གཞུང་གི་ལས་བྱེད་ཁག་ཅིག་ལ་ཉེས་པ་བཅད་རྒྱུ་ཐག་བཅད་ཡོད་རེད། ཨུ་རུ་སུ་གི་ཕྱི་སྲིད་ལས་ཁུངས་ཀྱིས་ཉེས་པ་བཅད་རྒྱུ་དེ་འཁྲེགས་འཛིན་མ་རེད་ཞེས་ངོ་རྒོལ་བཟོ་བ་དང་དུས་མཚུངས་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་མི་སེར་ཡུ་ཀེ་རེན་ལ་དམག་དོན་རྒྱབ་སྐྱོར་བཟོ་མཁན་ཚོ་ལ་ཉེས་པ་བཅད་རྒྱུ་ཡིན་ཟེར་གི་རྒྱ་ནག་གི་གཞུང་འབྲེལ་ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཨུ་རུ་སུ་ལ་ཡུཀ་རེན་ནང་གི་བཙན་འཛུལ་གྱི་དམག་འཁྲུག་ལ་རྒྱབ་སྐྱོར་བཟོ་མཁན་ཚོ་ལ་ཉེས་པ་བཅད་རྒྱུ་ཐག་བཅད་ཡོད་པའི་སྐོར་ད་ངས་ཕྱི་ཤེས་མི་འགི་སྟེ། ཕྱི་སྲིད་ལས་ཁུངས་ཀྱི་རེས་གཟའ་མིག་དམར་གྱི་གསར་འགོད་ཚོགས་འདུ་ཚོགས་ས་ལ་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཡིན་གྱི་ཆད་པ་བཅད་རྒྱུ་རེད་རྒྱུ་ཡིན་པ་དེ་སྐོར་གཏམ་བཤད་བཟོ་དུས་རྒྱ་ནག་གིས་ཨུ་རུ་སུ་དང་ཡུཀ་རེན་གྱི་དམག་འཁྲུག་ལ་བར་གནས་ཀྱི་སྲིད་བྱུས་ཅིག་འཛིན་བཞིན་ཡོད། ཞི་བདེ་རེ་བ་ལ་ཕན་ཚུན་ངོ་ཐུག་བཤད་རེས་བགྱིད་རྒྱུ་ཞེས་པ་དེ་ལ་འབྲས་བུ་སྨིན་ཐབས་བཟོ་བཞིན་ཡོད་ཟེར་གི། ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་གིས་རྒྱ་ནག་གི་དོ་སྣང་མི་བཟོ་བ་དེ་མེད་པ་མ་ཟད་རང་དོན་རང་དོན་སྒྲུབ་རྒྱུ་གི་བཟོ་རྒྱུ་གི་གོ་སྐབས་བཟོ་བཞིན་མེད་ཟེར་གི། ཡུག་ཀེན་གྱི་གཞུང་འབྲེལ་མི་སྣ་ཚོ་དང་གསར་ཁང་ཁག་གི་རྒྱ་ནག་གི་བཟོ་ཚོང་ཁང་ཁག་གི་གློག་ཆས་གནད་འགག་ཅན་ལ་ལག་རྩལ་གཉིས་ཀྱི་གོ་བྱིན་གྱིས་དང།

རེས་གཟའ་ལྷག་པ་ཉིན་ཨུ་རུ་སུ་ལ་ཉེས་པ་བཅུ་གསུམ་པ་དེ་བཅད་རྒྱུའི་ཐག་བཅད་ཡོད་པ་ལ་དགའ་བསུ་ཡོད་གསུངས་ཡོད་རེད། ངེད་རང་ཅག་གིས་པུ་ཀྲིན་གྱི་དམག་འཁྲུག་ལ་ནུས་པ་མེད་པ་བཟོ་ཐུབ་བགྱི་བཞིན་ཡོད་རེད། ཉེས་པ་བཅད་ས་ཉིས་སྟོང་ཙམ་ལ་ཉེས་པ་བཅད་པ་ཨུ་རུ་སུ་གྱི་གཞུང་ཐོག་གནོན་ཤུགས་སྤྲད་པ་ལ་ནུས་པ་ཡོད་པ་བཟོ་བགྱི་གི་རེད་ཟེར་གི། ཡུ་རོབ་ལྷན་ཁང་གི་སྲིད་འཛིན་གྱིས་ཨུ་རུ་སུ་ལ་ཁ་ལོ་བ་མི་དགོས་པ་གི་གཏོར་རྒོལ་རང་བཞིན་ཅན་གྱི་གནམ་གྲུ་རག་ཐབས་མེད་པ་བཟོ་བགྱི་གི་རེད་ཟེར་གི། ཉེས་པ་བཅད་ས་སྒེར་པ་དང་བཟོ་ཚོང་ཁང་ཁག་ཨ་མི་རི་ཀ་དང་ཡུ་རོབ་མཉམ་པོ་ཚོང་འབྲེལ་ཁྲིམས་ཐོག་ནས་མི་ཆོག་པ་རེད་བཞིན་ཡོད་རེད། ཡིན་ནའི་ཉེས་པ་བཅད་པ་དེ་གི་ཕན་ཐོགས་མིན་སྐོར་ཁྲིམས་འཆད་པ་དང་ཆབ་སྲིད་དབྱེ་ཞིབ་པ་ཚོའི་བར་བསམ་ཚུལ་འདྲ་མིན་ཡོད་རེད། ཁྲིམས་རྩོད་པ་གི་ཚོགས་པ་ལས་ཁུངས་ཨ་མ་ཧྥི་ལ་ཌེལ་ཧྥི་ཡ་ནང་ཡོད་པ Duane Morris ཁྲིམས་རྩོད་པ་གི་ཚོགས་པ་གི་ཁྲིམས་རྩོད་པ Mark Handley གིས་ཉེས་པ་བཅད་པ་དེ་གི་རྒྱབ་སྐྱོར་དང་ཚོང་འབྲེལ་གྱི་དཀའ་ངལ་འཕྲད་ཀྱི་རེད་ཟེར་གི་ཡིན་ནའི་སྦར་སིལ་གསར་ཁང་གི་རྩོམ་སྒྲིག་པ་ཆེན་མོ་པེ་ཏེར་ཀླེབ་ཀྱིས་ཨ་རི་རླུང་འཕྲིན་ཁང་ལ་ཉེས་པ་བཅད་པ་གི་རྒྱལ་རབས་ལོ་རྒྱུས་ནང་ཕན་ཐོགས་བྱུང་བ་དཀོན་པོ་རེད། དམིགས་བསལ་གྱིས་ཨུ་རུ་སུ་ལ་ཉེས་པ་བཅད་པ་དེ་གི་ཕན་ཐོགས་བཞིན་ཡོད་མ་རེད། ཉེས་པ་བཅད་ས་ཚོ་གི་གཡོལ་རྒྱུ་གི་ཐབས་ཤེས་ཡོད་རེད་ཟེར་གི།

བར་སྲིད་ལུགས་ཀྱི་ཡོ་རོབ་གསུམ་ལ་བློ་གྲགས་ཀྱི་ཨེ་ཤེ་ཡའི་དོན་ཚན་ཀྱི་ཉམས་ཞིབ་ལས་རོགས་གནས་གཡོག་གྲྭ་ཡིན་བ་ལྗོངས་བ་ཀྲང་གིས་ལོ་བར་གྱི་རྒྱ་ནག་གིས་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་དང་འབྲེལ་བ་ཇེ་བཟང་དང་རྒྱ་ཤོར་མི་བཟོ་རྒྱུའི་རེ་བ་རྒྱག་བཞིན་ཡོད་རེད། དེ་གཉིས་གནས་ཚུལ་དང་མི་མཐུན་བ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་པུ་ཀྲིན་ཤག་པོ་དྲག་ཤོས་དེ་ཡིན་བ་ལ་ངོས་འཛིན་བཟོ་བཞིན་ཡོད་རེད།

ལོ་རྒྱུས་ནང་ཆེས་ཡིན་བ་ཟིག་རེད་ཡོད་རེད། ལོ་རེའི་ནང་ཚོང་བརྒྱབ་པ་དེ་བརྒྱ་ཆ་ཉི་ཤུ་རྩ་དྲུག་ཙམ་ཇེ་མང་སོང་བ་ཡོད་རེད། ཨ་མི་རི་ཀ་དང་རྒྱ་ནག་དབར་ཚོང་འབྲེལ་བཟོ་རྒྱུ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་ཇེ་ཉུང་སོང་བ་ཨ་སྒོར་ཐེར་འབུམ་དྲུག་བརྒྱ་དྲུག་ཅུ་རེ་བཞི་རེད་དེ་ལོ་རེའི་ནང་ཇེ་ཉུང་སོང་བ་དེ་བརྒྱ་ཆ་བཅུ་གཅིག་རེད་ཡོད་རེད། ཨ་མི་རི་ཀ་དང་མེག་སི་ཀོ་དབར་ཚོང་འབྲེལ་ཇེ་ཆེར་སོང་བ་རེད། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དམག་དཔོན་རིམ་པའི་གྲོས་མོལ་ལ་དོན་འབྲས་བྱུང་མེད་པས་རྒྱ་གར་གྱིས་ས་མཚམས་སུ་དམག་མིའི་སྡེ་ཚན་གསར་པ་ཞིག་འགྲེམས་འཇོག་བྱས་ཡོད་པའི་སྐོར་གསར་འགྱུར་བརྒྱུད་ལམ་ཁག་ནང་སྤེལ་བའི་གནས་ཚུལ་རྣམས་ཕུན་ཚོགས་སེ་ར་ལགས་ཀྱིས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད། བལ་ཡུལ་གྱི་སྲིད་དོན་ཚོགས་པ་ཁག་དབར་གྱི་མི་མཐུན་པའི་འཐེན་འཁྱེར་དེ་ཉིན་རེ་བཞིན་ཤུགས་ཆེ་རུ་ཕྱིན་ཏེ་ཡུལ་དེའི་ཆབ་སྲིད་དང་རྩ་ཁྲིམས་ཀྱི་དཀའ་རྙོག་དེ་ཇེ་ཆེར་འགྲོ་མུས་ཡིན་པ་དང་ཡུལ་དེའི་སྲིད་དོན་ཚོགས་པ་ཚོའི་དབར་གྱི་འཐེན་འཁྱེར་ལ་བར་འདུམ་གྲོས་འགྲིག་བྱ་རྒྱུར་རྒྱ་ནག་གིས་བར་འདུམ་བྱེད་པ་ཤུགས་ཆེ་རུ་བཏང་ཡོད་པའི་གནས་ཚུལ་ཐོན། རྒྱ་ནག་གིས་ཡུལ་དེའི་དམར་ཤོག་ཚོགས་པའི་རྒྱལ་སྤྱིའི་ལྷན་ཁང་གི་བློན་ཆེན་གཞོན་པ།

གཅོག་མཁན་ཚོགས་པ། ནེ་ཕཱལ་ཀོང་རེ་ཚོགས་པའི་དབུ་ཁྲིད་སྐུ་ཞབས་ཤེར་བྷ་དྷུ་མཆོག་དང་ཡང་ལྷན་དུ་བཀའ་གྲོས་གནང་རྩིས་ཡོད་འདུག་ཡུལ་དེའི་དམར་ཤོག་ཚོགས་པའི་འགོ་ཁྲིད་པུ་ཤ་པ་ཀ་མལ་དཱ་ཧལ་གྱི་ལས་ཁུངས་ཀྱིས་བཤད་པ་ལྟར་བྱས་པ་ཡིན་ན་རྒྱ་ནག་གི་དོན་གཅོད་ཚོགས་པ་དེས་བལ་ཡུལ་གྱི་དམར་ཤོག་ཚོགས་པ་ཁག་གཅིག་གྱུར་ཟླ་སྒྲིལ་བྱ་རྒྱུའི་ཐབས་ཤེས་ཀྱང་བྱེད་ཀྱི་ཡོད་འདུག་རྒྱ་མིའི་དོན་གཅོད་ཚོགས་པའི་འགོ་ཁྲིད་གུའོ་ཡིས་དེ་སྔོན། སྐུ་ཞབས་ཨོ་ལི་ཡིས་འགོ་ཁྲིད་པའི་བལ་ཡུལ་གྱི་དམར་ཤོག་ཚོགས་པ UML དང། Pushpa Kamal Dahal གྱིས་འགོ་ཁྲིད་པའི་བལ་ཡུལ་གྱི་མའོ་དམར་ཤོག་ཚོགས་པ་གཉིས་དབར་གཅིག་གྱུར་ཟླ་སྒྲིལ་བྱེད་དུ་བཅུག་སྟེ་ཡུལ་དེའི་དམར་ཤོག་ཚོགས་པ། NCP། ཟེར་བ་དེ་སྒྲིག་འཛུགས་བྱེད་དུ་བཅུག་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་འོས་བསྡུའི་ནང་ལ་ཚོགས་པ་དེར་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་མང་མོས་ཀྱི་རྒྱལ་ཁ་ཐོབ་ཡོད་པ་རེད། འཐུས་མི་ཉིས་བརྒྱ་བདུན་ཅུ་དོན་ལྔ་ཡོད་པའི་ད་ལྟའི་རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་དེ་ལོ་ལྔ་ཡིན་རུང། ཡིན་ན་ཡང་ཡུལ་དེའི་སྲིད་བློན་གྱིས་སློབ་སྟོན་གནང་དོན་བཞིན། སྲིད་འཛིན་བྷན་རྡ་རི་ཡིས་རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་རྫོགས་རྒྱུར་ལོ་གཉིས་ཡོད་པའི་སྐབས་འདིར་རིང་མིན་ཕྱི་ཟླ་བཞི་པ་དང་ལྔ་པའི་ནང་ལ་སྤྱི་ཡོངས་འོས་བསྡུ་ཆེན་མོ་བྱེད་དགོས་པའི་བཀའ་ཁྱབ་གནང་ཡོད་པ་རེད། བལ་ཡུལ་གྱི་སྲིད་འཛིན་གྱི་ཕྱག་བཞེས་དེར་རྩ་ཁྲིམས་ཀྱི་མཁས་དབང་དང་ད་ག་ནང་བཞིན་སྲིད་དོན་པ་དང་སྤྱི་ཚོགས་ལས་དོན་གྱི་ཚོགས་མི་ཚོས་སྐྱོན་བརྗོད་ཤུགས་ཆེ་བྱེད་ཀྱི་ཡོད་པ་དང། ཡུལ་དེའི་ཕྱི་ལོ་ཉིས་སྟོང་བཅོ་ལྔའི་རྩ་ཁྲིམས་ཀྱི་ནང་ལ། རྒྱལ་ཡོངས་གྲོས་ཚོགས་ཀྱི་ལས་དུས་མ་རྫོགས་གོང་ལ་སྲིད་འཛིན་གྱིས་རྒྱལ་ཡོངས་གྲོས་ཚོགས་ཕྱིར་བསྡུ་གནང་སྟེ་འོས་བསྡུ་གསར་བ་སླར་ཡང་བྱེད་དགོས་པའི་བཀའ་བཀོད་གནང་ཆོག་གི་མེད་པ་དང། སྲིད་འཛིན་གྱིས་གྲོས་ཚོགས་ཕྱིར་བསྡུ་མ་གནང་གོང་དུ་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་བལ་ཡུལ་གྱི་དམར་ཤོག་ཚོགས་པ NCP ལ་འཐུས་མི་གདན་གྲངས་གསུམ་ཆ་གཉིས་ལྷག་ཡོད་པས། གྲོས་ཚོགས་ཕྱིར་བསྡུ་གནང་དགོས་དོན་མེད་པས་གྲོས་ཚོགས་ཕྱིར་བསྡུ་བྱས་ཏེ་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་དགོས་པའི་སྲིད་བློན་ཨོ་ལིའི་ཐག་གཅོད་དེ་རྩ་ཁྲིམས་ཀྱི་དགོངས་དོན་དང་མ་མཐུན་པ་ཞིག་ཡིན་པའི་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་འདུག་སྲིད་བློན་ཨོ་ལི་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་རྒྱབ་སྐྱོར་བྱེད་མཁན་འཐུས་མི་འདང་ངེས་མེད་པས་ཁོང་གིས་རང་དོན་ཁོ་ནའི་ཆེད་དུ་རྒྱལ་ཡོངས་གྲོས་ཚོགས་ཕྱིར་བསྡུ་གནང་དགོས་པའི་སློབ་སྟོན་ཕུལ་ཡོད་པ་དང། ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་ཡོད་པའི་བལ་ཡུལ་གྱི་དམར་ཤོག་ཚོགས་པའི་འཐུས་མི་མང་ཆེ་བ་དང་དེ་བཞིན་ཡུལ་དེའི་རྒྱུན་ལས་ཚོགས་ཆུང་གི་འཐུས་མི་ཚོས་སྐུ་ཞབས་ཨོ་ལིས་སྲིད་བློན་མུ་མཐུད་གནང་རྒྱུར་རྒྱབ་སྐྱོར་བྱེད་ཀྱི་མེད་པས་ཁོ་ཚོས་རྒྱལ་ཡོངས་གྲོས་ཚོགས་ཀྱི་ནང་ལ་སྲིད་བློན་ཨོ་ལི་ལ་ཡིད་ཆེས་མེད་པའི་འོས་བསྡུ་བྱེད་རྩིས་བྱས་ཡོད་པ་རེད། སྲིད་བློན་ཨོ་ལིས། རང་ཉིད་ཀྱི་དབང་ཆ་ཤོར་གྱི་ཡོད་པ་གཟིགས་ཏེ་ཁོང་གིས་རང་དོན་ཁོ་ནར་དགོངས་ཏེ་སྲིད་འཛིན་མཆོག་ལ་ཡུལ་དེའི་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་བྱེད་དགོས་པའི་སློབ་སྟོན་དེ་ཕུལ་ཡོད་འདུག་སྲིད་བློན་ཨོ་ལིའི་ཕྱག་བཞེས་དེ་འགྲིག་མིན་གྱི་སྐོར་ལ་མི་མང་ཚོས་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་བྱས་ཡོད་པ་དང་ཆེས་མཐོའི་ཁྲིམས་ཁང་གིས་མི་མང་གིས་བྱས་པའི་ཞུ་གཏུག་སྙན་ཞུ་དེ་ཚོར་གཟིགས་ཞིབ་གནང་གི་ཡོད་འདུག་སྲིད་འཛིན་གྱིས་གྲོས་ཚོགས་ཕྱིར་བསྡུ་གནང་བ་དེ་འགྲིག་གི་ཡོད་པའི་ཁྲིམས་བཅད་བྱས་པ་ཡིན་ན། སྐུ་ཞབས་ཨོ་ལིས་སྤྱི་ཡོངས་འོས་བསྡུ་ཆེན་མོ་བྱས་མ་ཚར་བར་དུ་ཡུལ་དེའི་འཕྲལ་སེལ་གྱི་སྲིད་བློན་དུ་མུ་མཐུད་དུ་གནས་ཀྱི་ཡོད་པ་རེད། བལ་ཡུལ་ནང་ལ་ཆབ་སྲིད་ཀྱི་གནས་སྟངས་བརྟན་བརླིང་མེད་པ་ཆགས་པ་ཡིན་ན་རྒྱ་ནག་གིས་གོ་སྐབས་བླངས་ཏེ་ཡུལ་དེའི་ནང་ལ་རང་ཉིད་ལ་ཕྱོགས་པའི་སྲིད་གཞུང་ཞིག་སྒྲིག་འཛུགས་བྱེད་ཉེན་ཡོད་པས་རྒྱ་གར་ལ་བློ་འཚབ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང། རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་འོག་ལ་བལ་ཡུལ་ནང་ལ་མ་རྩ་ཁྱོན་ཆེ་བཙུགས་ཏེ་བལ་ཡུལ་གྱི་ཆབ་སྲིད་ཐོག་ལ་ཤུགས་རྐྱེན་བྱེད་ཐབས་བྱེད་ཀྱི་ཡོད་པས་རྒྱ་གར་གྱིས་བལ་ཡུལ་གྱི་གནས་སྟངས་ལ་བྱ་ར་ནན་པོ་བྱེད་ཀྱི་ཡོད་རེད། གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན། ད་ལྟ་གོང་ལ་ཕུན་ཚོགས་ཚེ་རིང་ལགས་ཀྱིས་བལ་ཡུལ་ནང་ལ་དམར་ཤོག་ཚོགས་པ་ཁག་གཉིས་འཐོར་བ་དེ་རྒྱ་ནག་གིས་གཅིག་སྒྲིལ་བཟོ་ཐབས་བྱས་པའི་ཐད་ལ་རྒྱ་ནག་རྒྱ་གར་གཞུང་གིས་དོ་སྣང་བྱས་པའི་གནས་ཚུལ་དེ་སྙན་སྒྲོན་ཞུས་པ་ཡིན། གཤམ་ལ།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་གཤམ་ལ་གུས་པས་གཟའ་འཁོར་འདིའི་ནང་ཐོན་པའི་བོད་དོན་གལ་ཆེ་འགའ་ཕྱོགས་སྒྲིག་བྱས་པའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་གཉིས་པའི་ཚེས་བཅུ་དགུ་དང་བོད་ཟླ་དང་པོའི་ཚེས་བཅུ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཀྱིས་སྔར་སྲོལ་གཞུང་འབྲེལ་ཚེས་བཅུ་གཟབ་གསོལ་མཛད་སྒོར་ལྷན་ཞུགས་གནང་བ་དང་སྦྲགས་བཀའ་ཤག་གི་ལས་དོན་སྙན་སྒྲོན་ཆེད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གཟིམ་ཆུང་མཇལ་བཅར་ཞུས་གནང་ཡོད་པ་རེད་མཇལ་ཁ་གྲུབ་མཚམས་སྲིད་སྐྱོང་མཆོག་ནས་སྐུ་མདུན་དབུ་བཞུགས་ཐོག་ནས་ལོ་ལྟར་བོད་སྐྱོང་ལྷ་སྲུང་རྣམས་ལ་སྐུ་གསོལ་གནང་ཡས་དང་བཀའ་ལུང་ཞུ་བའི་སྲོལ་ཡོད་པ་ལྟར་ཚེས་བཅུ་གཟབ་གསོལ་མཛད་སྒོར་ལྷན་ཞུགས་དང་སྦྲགས་སྐབས་བབ་གཟིམ་ཆུང་མཇལ་ཁའི་གནད་དོན་གཙོ་བོ་སྲིད་སྐྱོང་མཆོག་ཉེ་ལམ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གཞུང་འབྲེལ་ཕྱོགས་ཕེབས་གནང་བའི་ལས་དོན་སྐོར་དང་སྤྱི་ཡོངས་ནས་བཀའ་ཤག་སྐབས་བཅུ་དྲུག་པའི་ལས་དོན་དབུ་འཛུགས་གནང་སྟེ་ལོ་གཉིས་དང་ཕྱེད་ཀ་ལྷག་ཙམ་ཞིག་གི་རིང་གི་ལས་དོན་ཁག་སྙན་སྒྲོན་དང་མཉམ་དུ། ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་སློབ་དགོངས་སྐོར་ཆེད་དུ་བཅར་བ་ཡིན་པ་གསལ་སྟོན་གནང་བ་དང་སྦྲགས། དེ་དང་འབྲེལ་ནས་ཉེ་ལམ་ཨ་རིའི་གྲོས་ཚོགས་འོག་མས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་མང་མོས་རྒྱབ་སྐྱོར་གནང་ཡོད་པའི་སྐོར་ཡང་སྙན་གསེང་ཞུས་གནང་ཡོད་པ་རེད། ད་ལྟའི་བཀའ་ཤག་གི་ངོས་ནས་རྒྱ་ནག་གིས་འཛམ་གླིང་གང་སར་བོད་ཀྱི་བྱུང་རབས་ལ་ལོག་བཤད་བྱེད་བཞིན་པར་གདོང་ལེན་བྱེད་ཆེད་དུ་གཙོ་བོ ྋགོང་ས་མཆོག་གི་དགོངས་གཞི་དང་གཞུང་གི་ལངས་ཕྱོགས་དབུ་མའི་ལམ་ལ་ཤར་སྐྱོད་གནང་བའི་ཐོག་ནས་ཐབས་ཇུས་ཀྱི་ཐོག་བོད་ཀྱི་དངོས་ཡོད་བྱུང་རབས་ལ་ངོས་འཛིན་གནང་དགོས་པའི་འབད་བརྩོན་གནང་བཞིན་ཡོད་པ་ལྟར། བོད་ཀྱི་བྱུང་རབས་དང་འབྲེལ་ཏེ་རྒྱ་ནག་གིས་བོད་ཀྱི་དངོས་ཡོད་བྱུང་རབས་ལ་འགྲེལ་བཤད་ལོག་པར་རྒྱག་བཞིན་པ་ནི་དངོས་ཡོད་དང་མི་མཐུན་པ་ཞིག་ཡིན་པ་ར་སྤྲོད་ཡོང་བཞིན་ཡོད་པ་དང་དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་རྒྱ་ནག་གིས་བཤད་པ་ལྟར་མ་ཡིན་པར་བོད་ཀྱི་དངོས་ཡོད་བྱུང་རབས་ཡིག་ཚགས་ཁག་ལ་ཞིབ་འཇུག་གནང་བའི་ཐོག་ནས་ལངས་ཕྱོགས་འཛིན་གནང་དགོས་པ་དང་བོད་མིས་བོད་ཀྱི་བྱུང་རབས་ལ་དོ་སྣང་དགོས་པའི་འབོད་སྐུལ་གཞན་ཡང་དབུ་མ་དང་རང་བཙན་གྱི་ལངས་ཕྱོགས་ཇི་འདྲ་ཞིག་གི་ཐོག་ནས་བོད་དོན་འཐབ་རྩོད་གནང་གི་ཡོད་རུང་བོད་སྤྱི་པའི་རྩ་དོན་ཐོག་ཏུ་མཉམ་རུབ་དགོས་པ་བཅས་གཙོ་བོ་གནད་དོན་དེ་དག་བཞིའི་ཐད་ལ་འབད་བརྩོན་གནང་བཞིན་ཡོད་པ་སོགས་གསལ་སྟོན་གནང་ཡོད་པ་རེད་དེ་དང་ཕྱོགས་མཚུངས་ད་རེས་ཀྱི་མཇལ་བཅར་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ཇི་ཕེབས་བཅར་འདྲི་ཞུས་པའི་ནང ྋགོང་ས་མཆོག་ནས་བོད་རྒྱ་ཞི་མོལ་གྱི་གནད་དོན་ཐད་ལ་བརྟན་པོ་དགོས་པའི་བཀའ་མངགས་དང་རྒྱ་ནག་ཕྱོགས་ནས་བོད་ཞི་མོལ་ཐད་ལ་འབྲེལ་བ་བྱས་ཚེ་སྐབས་མཚམས་གྲ་སྒྲིག་ཨང་གསར་དགོས་པ་གཙོ་བོ ྋགོང་ས་མཆོག་གི་བཀའ་དགོངས་དང་ཡང་སྒོས་བོད་སྐྱོང་ལྷ་སྲུང་ཚོས་ཀྱང་བོད་པ་སྤྱི་ཡོངས་ནས་ནང་ཁུལ། མཐུན་ལམ་རྡོག་རྩ་གཅིག་སྒྲིལ་དགོས་པའི་བཀའ་ལུང་དང་སྦྲགས་ཆོས་སྐྱོང་སྲུང་མའི་སྡོང་གྲོགས་གཡོ་བ་མེད་པར་གནས་ཡོད་པའི་བཀའ་ལུང་ཡང་ཕེབས་ཡོད་པ་སྲིད་སྐྱོང་མཆོག་ནས་མུ་མཐུད་ནས་གསལ་སྟོན་གནང་ཡོད་པ་རེད། ཟླ་བ་འདིའི་ཚེས་ཉི་ཤུ་ཉིན་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་བོད་རང་སྐྱོང་ལྗོངས་མཐོ་རིམ་མི་དམངས་ཁྲིམས་ཁང་གི་མདུན་དུ་མགོན་པོ་སྐྱིད་ལགས་ཀྱིས་རང་གི་སྤུན་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་སུ་རྒྱ་ནག་གིས་དྲང་བདེན་མིན་པའི་སྒོ་ནས་ཁྲིམས་ཐག་བཅད་པ་དེར་བསྐྱར་དུ་ཁྲིམས་བཤེར་བྱེད་དགོས་པའི་རེ་འདུན་བཏོན་ཏེ། ཞི་བའི་ངང་ལས་འགུལ་སྤེལ་གནང་ཡོད་པ་རེད། ལས་འགུལ་སྤེལ་བའི་སྐབས་རྒྱ་ནག་གི་ཉེན་རྟོག་དམག་མིས་ཉེས་རྡུང་སོགས་གང་ཡང་བཏང་མེད་པ་རེད། ཡིན་ནའི་རྒྱ་ནག་གི་དམག་མི་ཚོས་དམག་ཆས་མ་གྱོན་པར། སྤྱིར་བཏང་གི་གྱོན་ཆས་གྱོན་ནས་ལས་འགུལ་སྤེལ་སར་ཡོང་ནས་ལྟ་རྟོག་བྱས་ཏེ་བསྡད་པའི་གསལ་སྟོན་བྱས་བཞག་དེ་དང་ཆབས་ཅིག་བོད་ཕྱི་ལོགས་སུ་དེའི་ཐད་ཀྱི་གནས་ཚུལ་དང་འབྲེལ་བའི་བརྙན་ཐུང་དུམ་བུ་ཞིག་འབྱོར་ཡོད་པའི་ནང་དུ་ཡང་མགོན་པོ་སྐྱིད་ལགས་ཀྱིས་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འདྲ་པར་ཞིག་བཟུང་ནས་རྒྱ་ནག་གི་ཁྲིམས་ཁང་གི་མདུན་དུ་ཉལ་ཏེ་རེ་འབོད་ཀྱིས་ཞི་བའི་ལས་འགུལ་སྤེལ་བཞིན་པ་གསལ་པོར་ཐེབས་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་སློབ་གྲྭ་དབུ་བརྙེས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་མཛད་སྒོ་ཞིག་སློབ་གྲྭ་དེའི་རྩེད་ཐང་དུ་ཚུགས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན། ནོར་འཛིན་སྒྲོལ་མ་མཆོག་སྐུ་མགྲོན་གཙོ་བོར་གདན་ཞུ་གནང་ཡོད་པ་དང་འབྲེལ་སློབ་གྲྭ་དེའི་དགེ་རྒན་ལས་བྱེད་ཟུར་པ་དང་སློབ་ཕྲུག་ཟུར་པ་མང་ཚོགས་བཅས་བརྒྱ་ཕྲག་ཁ་ཤས་མཉམ་ཞུགས་གནང་ཡོད་པ་དང་སློབ་ཕྲུག་ཟུར་པ་དང་ད་ཡོད་སློབ་ཕྲུག་ཚོས་སློབ་གྲྭའི་རུ་སྒྲིག་གཟིགས་འབུལ་ཞུས་གནང་ཡོད་པ་རེད། སྐུ་མགྲོན་གཙོ་བོ་ནོར་འཛིན་སྒྲོལ་མ་མཆོག་ནས་སློབ་གྲྭ་དེ་ལོ་ལྔ་བཅུའི་གྲུབ་འབྲས་ལ་དྲན་གསོ་དང་འབྲེལ་ཁོང་རང་ཉིད་ཀྱང་ཐོག་མར་སློབ་གྲྭ་དེ་ནས་སློབ་སྦྱོང་གནང་བ་མ་ཟད་སྤྱི་ཚོགས་ནང་འགན་འཁུར་མཁན་མང་པོ་ཞིག་སློབ་གྲྭ་དེ་ནས་ཐོན་ཡོད་སྟབས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་མི་རབས་རྒན་པ་དང་དགེ་རྒན་ལས་བྱེད་བོད་མིའི་སྒྲིག་འཛུགས་རྒྱ་གར་གཞུང་བཅས་ལ་བཀའ་དྲིན་རྗེས་དྲན་གྱི་ཐུགས་རྗེ་ཆེ་ཞུས་གནང་བ་དང་སྦྲགས། སྤྱི་ཚོགས་ཡར་རྒྱས་ཡོང་མིན་ནི་ས་གནས་མང་ཚོགས་ཀྱི་ངོ་བོ་དང་དམིགས་ཡུལ་འཛིན་སྟངས་གཉིས་ལ་ཐུག་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། ཡང་ས་གནས་གཞིས་འགོ་དགེ་ལེགས་འབྱུང་གནས་ལགས་ནས་ས་གནས་གཞིས་ཆགས་ལས་ཁུངས་ངོས་ནས་སློབ་གྲྭའི་ལས་དོན་ཁག་ལ་རྒྱབ་སྐྱོར་ཞུ་བཞིན་པ་དང་ཧིན་སྒོར་འབུམ་བརྒྱ་དང་དྲུག་ཅུ་ཙམ་བཏང་ནས་སློབ་གྲྭ་དེ་བརྒྱ་ཆ་བརྒྱད་ཅུ་ལྷག་ཉམས་གསོ་བྱས་ཟིན་ཡོད་པའི་གསལ་སྟོན་གནང་ཡོད་པ་རེད། ཡང་སློབ་སྤྱི་ཚེ་དབང་སྒྲོལ་མ་ལགས་ནས་སློབ་གྲྭའི་ལོ་རྒྱུས་ངོ་སྤྲོད་གསུང་བཤད་གནང་དོན་ནང། སློབ་གྲྭ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་བཙུགས་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་ཆུ་མཛོད་གསར་རྒྱག་ཆེད་དུ་ཡུལ་དེའི་གྲོང་ཚོ་དང་དགོན་པ་བཅས་པ་བཙན་དབང་གིས་གནས་སྤོ་བྱེད་དུ་འཇུག་བཞིན་པ་མཚམས་འཇོག་དགོས་པའི་འབོད་སྐུལ་དང་སྦྲགས། ས་གནས་དེའི་མི་མང་རྣམས་ཀྱི་གནས་སྟངས་ལ་གདུང་སེམས་མཉམ་བསྐྱེད་མཚོན་ཕྱིར་བཞུགས་སྒར་ཁུལ་དུ་ཡོད་པའི་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་ཁག་བཞིས་སྐད་འབོད་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་ཕྱི་དྲོ་བཞུགས་སྒར་ཁྲོམ་གཞུང་དུ་སྤེལ་གནང་ཡོད་པ་རེད། ལས་འགུལ་དེ་དང་འབྲེལ་ནས་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་གཙོ་བསྟན་འཛིན་པ་སངས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་དོན། ཉེ་ལམ་བོད་སྡེ་དགེ་ཁུལ་དུ་ཛ་དྲག་གི་གནས་ཚུལ་དེ་དག་བྱུང་བར་བཙན་བྱོལ་བོད་མི་ཚོས་གདུང་སེམས་མཉམ་སྐྱེད་བྱེད་རྒྱུ་དགོས་གལ་དང་སྦྲགས་རྒྱ་ནག་གཞུང་ནས་དེ་ལྟ་བུའི་ཛ་དྲག་གི་བྱ་སྤྱོད་མཚམས་འཇོག་དགོས་པ་མ་ཟད་རྒྱལ་སྤྱིའི་སྤྱི་ཚོགས་ནས་ཀྱང་རྒྱ་གཞུང་ལ་བོད་ནང་བཙན་དབང་གི་གྲོང་ཚོ་གནས་སྤོའི་ལས་འགུལ་མཚམས་འཇོག་གི་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གནང་གི་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། གནས་སྟངས་དེ་དང་འབྲེལ་ཏེ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ཀྱིས། རྒྱ་ནག་གཞུང་གིས་དེ་ལ་ཡང་ཁ་འདྲ་མི་འདྲ་ཅིག་གཡོག་གི་ཡོད་རེད་མང་ཆེ་བ་ཅིག་ཁོར་ཡུག་སྲུང་སྐྱོབ་ཀྱི་མིང་ཐོག་ནས་ཡིན་མདོག་མདོག་བྱེད་ཀྱི་ཡོད་རེད་དེ་ལ་ད་ད་ལྟ་དཔེར་ན་ཆ་བཞག་ན་ད་ལྟ་སྡེ་དགེ་ལ་འཕྲད་པའི་གནད་དོན་དེ་ནི་གང་ནས་བཤད་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཨ་ནི་ཅིག་དམིགས་ཡུལ་དེ་མིན་པ་ད་ག་རང་གིས་གསལ་པོ་གསལ་རྐྱང་མཚོན་གྱི་ཡོད་རེད་གང་ཡིན་ཟེར་ན་ཁོ་རང་ཚོས་ཀྱི་ལས་གཞི་དེ་ཆུ་རགས་བརྒྱབ་བྱས་ཨ་ནི་ཅིག་འབྲི་ཆུ་གི་ཆུ་རྒྱུད་དེ་ལ་ཡང་ད་ཁོང་ཚོས་ཀྱི་རང་བྱུང་གི་ཁམས་དེ་ལ་ད་གནོད་སྐྱོན་ག་ཚད་ཐེབས་ཡོད་རེད་ད་ག་ནང་བཞིན་མི་མང་མང་པོ་ཅིག་འཚོ་རྟེན་ལ་གནོད་སྐྱོན་ག་ཚད་ཐེབས་ཡོད་རེད་བྱས་ཙང་དེ་ཚོ་ཆ་ཚང་གཅིག་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་བོད་མི་ཚོ་ལ་ཡང་དམ་ནན་པོ་ཡོང་བ་དང་ཕྱོགས་གཞན་པ་གཅིག་ནས་ཁོ་རང་ཚོ་གིས་ད་ད་ལྟ་ཆུ་རགས་གསར་རྒྱག་དེ་ཚོ་ཡོད་ན་ཁོ་རང་ཚོ་གི་ཚོང་དང་གཞུང་ཁེ་ཕན་དང་དེ་འདྲའི་མང་པོ་ཆེད་དུ་བལྟས་པ་རེད་མ་གཏོགས་གི་བོད་མི་གི་དངོས་གནས་དྲང་གནས་གི་རྒྱུན་མཐུད་གི་འཚོ་བ་དང་བདེ་སྡུག་ལ་བསམ་བློ་བཏང་བ་ཅིག་རྩ་བ་ཉིད་ནས་ཆགས་གི་ཡོད་མ་རེད། གཞི་རྩའི་རྒྱ་ནག་གཞུང་གིས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་མི་རབས་ནས་མི་རབས་བར་འཚོ་གནས་བྱེད་མཁན་གྱི་ས་གནས་བོད་མི་རྣམས་གནས་སྤོ་དགོས་པའི་བཙན་བཀའ་གཏོང

ཀྱི་ས་གནས་འགོ་འཛིན་དགེ་ལེགས་འཇམ་དཔལ་ལགས་སྐུ་མགྲོན་གཙོ་བོར་ཕེབས་ཏེ་སྦྱོང་བརྡར་དབུ་འཛུགས་གནང་ཡོད་པ་དང་སྐབས་དེར་ཁོང་གིས་ཁྱིམ་ཐོ་ཞིབ་བཤེར་ལས་གཞིའི་དགོས་དམིགས་སྐོར་ངོ་སྤྲོད་གནང་བ་མ་ཟད་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ལས་གཞི་འདི་གལ་ཆེར་བརྩིས་ཏེ་མཉམ་ཞུགས་པ་རྣམས་ནས་ཕྱར་བ་གྲུ་འདེགས་གནང་རྒྱུའི་རེ་སྐུལ་ཞུས་གནང་ཡོད་པ་རེད། སྦྱོང་བརྡར་འདིར་རྒྱ་གར་བྱང་ཕྱོགས་བོད་མིའི་གཞིས་ཆགས་ཁག་བརྒྱད་ཀྱི་ལས་བྱེད་དང་དང་བླངས་བཅས་ཁྱོན་བསྡོམས་མི་གྲངས་ཉི་ཤུ་རྩ་གཉིས་མཉམ་ཞུགས་གནང་ཡོད་པ་དང་ལས་གཞི་འདི་ནི་ཨ་རིའི་རོགས་ཚོགས། USAID། དང་བོད་ཀྱི་ཐེབས་རྩ་གཉིས་ཀྱིས་མཐུན་འགྱུར་གནང་བ་ཞིག་རེད། གོང་གི་གནས་ཚུལ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་བདེ་ཆེན་རྒྱ་མཚོ་ཡིན། འདི་ཨ་རི་རྒྱལ་ས Washington ནས་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན། ང་ཚོའི་གསར་འགྱུར་ལས་རིམ་མཇུག་བསྡོམས་མ་ཞུས་པའི་སྔོན་ལ་བདུན་ཕྲག་འདིའི་སོ་ཡ་ལའི་ལེ་ཚན་དེ་གསན་རོགས་གནང། འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་རྗེ་ཤོང་བློ་བཟང་ཚུལ་ཁྲིམས་ཡིན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་གསར་པའི་ཆེད་སྒྲིག་གི་སོ་ཡ་ལ་བོད་ཀྱི་གླུ་གཞས་ལས་རིམ་འདིའི་ནང་ཀེ་ན་ཌར་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་མི་ཟུར་པ་པ་སངས་ལྷ་མོ་ལགས་ཀྱིས་རྒྱལ་བ་རིན་པོ་ཆེའི་བོད་ལུགས་བརྩིས་ན་དགུང་གྲངས་དགུ་བཅུ་ཐམ་པར་ཕེབས་པར་ནང་མ་རྒྱལ་བའི་བརྟན་བཞུགས་ཞེས་པ་བཏང་བ་དེ་གསན་རོགས་གནང་གཞས་ཚིག་ནི། རྒྱལ་བ་གཞན་གྱིས་མ་བཏུལ་གདུལ་དཀའི་འགྲོ། རྒྱལ་བའི་མཛད་པ་བསྒྲུབ་པའི་ཕྲིན་ལས་ཅན། རྒྱལ་བ་གཞན་གྱིས་མ་བཏུལ་གདུལ་དཀའི་འགྲོ། རྒྱལ་བའི་མཛད་པ་བསྒྲུབ་པའི་ཕྲིན་ལས་ཅན།

སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་གཟའ་སྤེན་པའི་ཉིན་མོར་ཡུ་ཀུ་རེན་ལ་ཨུ་རུ་སུས་བཙན་འཛུལ་དམག་འགོ་བཙུགས་ནས་ལོ་ངོ་གཉིས་ཧྲིལ་པོ་འཁོར་བའི་ཉིན་མོར་སྲིད་འཛིན་ཛེ་ལན་སི་ཁི་ཡིས་རྒྱལ་ཁབ་ནང་སྐུ་མགྲོན་དུ་ཕེབས་པར་ནུབ་ཕྱོགས་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པར་སྣེ་ལེན་གནང་ཡོད་པ་རེད་ལ། ད་ལྟ་ཡུ་ཀུ་རེན་ལ་མཚོན་ཆ་ཉུང་བའི་དཀའ་ངལ་འཕྲད་བཞིན་པ་དང་མཐུན་ཕྱོགས་རྒྱལ་ཁབ་རྣམས་ཀྱི་རོགས་དངུལ་ཐོབ་དང་མི་ཐོབ་ངེས་གཏན་མེད་པའི་གནས་སུ་གྱར་ཡོད་པ་རེད། ཡུ་ཀུ་རེན་དུ་ཨི་ཊ་ལིའི་སྲིད་བློན་ཇོར་ཇིའོ་མེ་ལོ་ནི་དང་སྦེལ་ཇི་ཡམ་གྱི་སྲིད་བློན

མཚོན་ཆ་དུམ་བུ་ས་ལ་ཟགས་པ་མཐོང་རྒྱུ་ཡོད་པར་བརྟེན་ས་གནས་དེར་ཆེད་དུ་ནུབ་ཕྱོགས་པའི་འགོ་ཁྲིད་རྣམ་པར་དང་མཉམ་དུ་དམག་གི་དུས་དྲན་དྲན་གསོ་ཞུས་ཡོད་པ་རེད་འདུག་ཨུ་རུ་སུའི་སྲིད་འཛིན་པུ་ཏིན་གྱི་ཁ་གཏད་མི་སྣ་གཙོ་བོ་དང་ཕྱོགས་འགལ་ཆབ་སྲིད་ཚོགས་པའི་འགོ་ཁྲིད་ཨེ་ལེག་སི་ན་ཝལ་ནི་འདས་གྲོངས་སོང་ནས་བདུན་ཕྲག་གཅིག་ཙམ་འཁོར་བའི་སྐབས་འདིར་ཁོང་གི་སྐུ་ཕུང་ཨ་མ་ལགས་ལ་ཐོབ་ཡོད་རེད་ཅེས་ཁོ་རང་གི་མགྲིན་ཚབ་པས་གཟའ་སྤེན་པར་བརྗོད་འདུག་ན་ཝལ་ནི་ལྐོག་ཟ་རུལ་སུངས་གདོང་ལེན་གྱི་ཐེབས་རྩ་ཁང་གི་འགན་འཛིན་ཨི་ཝན་ཇེ་ཏི་ནོབ་ཀྱིས་སྐུ་ཕུང་ཚུར་ཐོབ་པའི་གསལ་བསྒྲགས་དེ་སྤྱི་ཚོགས་དྲ་ལམ Telegram བརྒྱུད་ནས་སྤེལ་ཡོད་པ་དང། སྐུ་ཕུང་ཁོ་རང་གི་ཨ་མ་ལགས་ལ་རྩིས་སྤྲོད་དགོས་ཀྱི་རེད་ཟེར་ནས་རེ་སྐུལ་ཞུས་མཁན་གཞན་ཚང་མར་ཐུགས་རྗེ་ཆེ་ཞེས་བརྗོད་འདུག་གཟའ་སྤེན་པའི་ཉིན་མོར Yulia Navalnaya འདས་གྲོངས་སོང་བའི་འགོ་ཁྲིད་ཀྱི་བཟའ་ཟླ་ཡིས་སྲིད་འཛིན Putin གྱིས་ཁོང་གི་ཨ་མ་ལགས་ལ་འདས་མཆོད་མཛད་སྒོ་གསང་བའི་སྒོ་ནས་འཚོགས་བཅུག་རྒྱུའི་གནོན་ཤུགས་སྐྱེལ་བར་སྐྱོན་བརྗོད་གནང་ཡོད་པ་རེད། མཚམས་འདི་ནས་ང་ཚོའི་གསར་འགྱུར་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཚར་བ་ཡིན། ང་ཚོའི་གསར་འགྱུར་ལས་རིམ་དེ་བཀོད་སྒྲིག་གནང་མཁན་རྡོ་རྗེ་ཐོགས་མེད་ལགས་དང། ང་ཚོའི་གསར་འགྱུར་ལས་རིམ་འཕྲིན་གཏོང་ལག་རྩལ་བ་ཛེ་ནབ་ཨབ་དུལ་རེ་མཱན་རེད། རྣམ་པ་ཚོས་ང་ཚོའི་ཆུ་ཚོད་གཅིག་གི་གསར་འགྱུར་ལས་རིམ་དེ་གསན་གནང་བར་ཐུགས་རྗེ་ཆེ།